ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་རེས་གཟའ་ལྷག་པའི་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། བོད་མདོ་ལྷོ་བསང་ཆུ་རྫོང་དུ་ཆུ་ལོག་འདམ་རུད་ཀྱི་གོད་ཆག་ཁྲོད་མི་གྲངས་བདུན་འདས་གྲོངས་སུ་ཕྱིན་ཡོད་པའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། གསར་འགྱུར་དཔྱད་གཏམ་ལེ་ཚན་ནང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་གནམ་གཤིས་ལོ་འཁོར་ཚོགས་ཆེན་དང་མཉམ་འབྲེལ་རྒྱལ་ཚོགས་ཚོགས་ཆེན་གཉིས་དུས་མཉམ་དུ་འཁེལ་བ་དང་བསྟུན་ནས་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་བ་དང་ཡང་སང་ཉིན་ཕྱི་ཚེས་ཉི་ཤུ་སྟེ་རེས་གཟའ་ལྷག་པའི་ཉིན་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཚོགས་ཆེན་ནང་སླེབས་པའི་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེན་ལ་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གནང་རྒྱུ་ཡིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་ཆེད་བསྒྲིགས་ཀྱི་ལེ་ཚན་ནང་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ཨ་རིའི་མི་ནི་སོ་ཏའི་ནང་འབྲེལ་ཡོད་དཔོན་རིགས་མཇལ་འཕྲད་གནང་བ་དང་བོད་མི་ཚོར་ཆོས་འབྲེལ་གནང་བ་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བཅར་འདྲིའི་ལེ་ཚན་དང་མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་གསན་རོགས་གནང། བོད་མདོ་ལྷོ་བསང་ཆུ་རྫོང་དུ་ཆུ་ལོག་འདམ་རུད་ཀྱི་གོད་ཆག་ཁྲོད་མི་གྲངས་བདུན་འདས་གྲོངས་སུ་ཕྱིན་ཡོད་པའི་སྐོར་བསྟན་འཛིན་འཕགས་སྒྲོན་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། ཉེ་སྔོན་སྤྱི་ཟླ་དགུ་པའི་ཚེས་དྲུག་གི་མཚན་མོ་ཕྱག་ཚོད་བཅུ་གཅིག་སྟེང་བོད་ནང་གི་བླ་བྲང་བསང་ཆུ་རྫོང་མར་ཐང་གྲོང་སྡེ་ནང་ཆར་ཤུགས་རྐྱེན་གྱིས་ཆུ་ལོག་འདམ་རུད་ཀྱིས་ཡུལ་མིའི་སྡོད་ཁང་ལ་གཏོར་སྐྱོན་བཏང་སྟེ་གཞུང་ལམ་དང་གྲོང་ཚོའི་ལམ་ཁ་མང་པོ་ཆུས་འཁུར་བ་དང་གློག་ཆད་པ་སོགས་ཀྱི་གནས་སྟངས་བྱུང་ཡོད་པ་མ་ཟད། ཆུ་ལོག་འདམ་རུད་ཁྲོད་མི་གྲངས་བདུན་རྐྱེན་འདས་དང་དུད་ཚང་གཉིས་ཀྱི་ཁང་པ་རྩ་ནས་གཏོར་སྐྱོན་བཏང་ཡོད་པ་དང་ཕྱི་ཚེས་བཅོ་ལྔ་ཉིན་མུ་མཐུད་གཞུང་ངོས་ནས་རོགས་སྐྱོར་འོག་ལམ་ཁ་དང་གྲོང་ཚོའི་ནང་གི་འདམ་རུད་གཙང་བཟོ་བྱེད་བཞིན་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་ཆུ་ལོག་འདམ་རུད་ཡོང་སའི་ས་ཁུལ་གཙོ་བོ་མར་ཐང་གྲོང་སྡེ་གོང་ཉིད་སྡེ་བ་དང་བང་ཁུར་ཐང་དམ་མེ་སྡེ་བ་བཅས་ནས་ཡིན་པས་ཆུ་ལོག་གིས་གཙོ་བོ་འདམ་རུད་དང་རྡོ་རུད་རྐྱེན་གྱིས་གནོད་སྐྱོན་བཟོས་ཡོད་པ་དང་ས་གནས་ཡུལ་མི་ཚོས་ཆར་ཤུགས་འགོ་བཙུགས་པ་དང་ཆུ་ལོག་རྐྱེན་གྱིས་སྒྲ་ཆེན་པོ་ཞིག་བསྒྲགས་ཡོད་པ་སོགས་འགྲེལ་བརྗོད་གནང་བྱུང། བསང་ཆུ་རྫོང་མར་ཐང་གྲོང་རྡལ་ནང་ད་ཐེངས་ཙམ་མ་ཡིན་པར་འདི་ལོ་སྤྱི་ཟླ་བདུན་པའི་ཚེས་བཅུ་ཉིན་ཆུ་ལོག་འདམ་རུད་བྱུང་སྟེ་མི་གྲངས་བཞི་རྐྱེན་འདས་དང་འབྲོག་ཟོག་སེམས་ཅན་མང་པོར་ཤི་སྐྱོན་དང་ར་བ་དང་ལམ་ཁ་སོགས་ལ་གཏོར་སྐྱོན་ཐེབས་ཡོད་པའི་གནས་སྟངས་ཡང་བྱུང་ཡོད་པ་རེད། སྐབས་དེར་རྒྱ་ནག་གཞུང་གི་འབྲེལ་ཡོད་མི་སྣ་ཚོས་ས་གནས་ཡུལ་མི་ཚོར་འདམ་རུད་དང་ཆུ་ལོག་གི་གནོད་སྐྱོན་རིགས་ཀྱི་པར་རིས་དང་གནས་ཚུལ་དྲ་ལམ་ཁག་ཏུ་སྤེལ་མི་ཆོག་པའི་བཀོད་ཁྱབ་བཏང་ཡོད་པ་རེད། བོད་ནང་ལོ་ལྟར་ཁོར་ཡུག་འགྱུར་ལྡོག་རྐྱེན་གྱིས་དབྱར་ཁའི་སྐབས་ཆར་ཤུགས་དང་ཆུ་ལོག་གི་གནོད་འཚེ་བསྟུད་མར་ཡོང་གི་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོ་སྤྱི་ཟླ་བརྒྱད་པའི་ནང་བླ་བྲང་བསང་ཆུ་རྫོང་དང་རེབ་གོང་ཕྱོགས་སུ་ཆུ་ལོག་བརྒྱུགས་ནས། བསང་ཆུ་རྫོང་གི་རྒྱའུ་རྒྱ་གྲོང་ཚོ་གཙོས་གྲོང་ཚོ་བདུན་དང་ཡུལ་ཚོ་ཁ་ཤས་ལ་གནོད་འཚེ་ཕོག་པ་དང། དེ་བཞིན་ལོ་དེའི་སྤྱི་ཟླ་བརྒྱད་པའི་ཚེས་ཉིས་རྩ་གཅིག་ཉིན་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་ར་རྫོང་དུ་སེར་ཆར་རྐྱེན་གྱིས་ཆུ་ལོག་བྱུང་སྟེ་མང་ར་རྫོང་གོང་བ་སྡེ་བ་དང་རུ་མང་སྡེ་བ་ཞེས་པའི་འབྲོག་སྡེ་གཉིས་སུ་ཆུ་ལོག་བརྒྱབ་ནས་མི་གྲངས་ལྔ་དང་ཕྱུགས་ཟོག་སེམས་ཅན་གྲངས་ཉིས་སྟོང་ལྷག་ལ་ཤི་སྐྱོན་བྱུང་ཡོད་པ་སོགས་ཀྱི་གནས་ཚུལ་ཡང

ཨ་མི་རི་ཀའི་མི་ནི་སོ་ཊ་མངའ་སྡེའི་ནང་གི་གྲོང་ཁྱེར་ཆེ་ཤོས་མི་ནི་ཡ་ཕོ་ལི་སི་གྲོང་ཁྱེར་སྤྱི་ཁྱབ་པས་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཉིན་མོ་སྲུང་བརྩི་ཞུས་པར་གཞུང་འབྲེལ་གསལ་བསྒྲགས་སྤེལ་འདུག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་སུ་ཞི་བདེ་དང་བྱམས་བརྩེ་སྙིང་རྗེ་གོང་འཕེལ་གཏོང་ཐབས་སུ་སྐུ་ངལ་འཛེམ་མེད་ཀྱི་མཛད་འཕྲིན་རླབས་ཆེན་བསྐྱངས་དང་བསྐྱང་བཞིན་པར་ཆེ་བསྟོད་དང། གུས་བརྩི་ཞུ་ཕྱིར་ཨ་མི་རི་ཀའི་མངའ་སྡེ་མི་ནི་སོ་ཊའི་ནང་གི་གྲོང་ཁྱེར་ཆེ་ཤོས་མི་ནི་ཡ་ཕོ་ལི་སི་གྲོང་ཁྱེར་སྤྱི་ཁྱབ་པ་སྐུ་ཞབས་ཇེ་ཀོབ་ཧྥ་རཱི་ཞུ་བས་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན་མོ་དེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཉིན་མོར་སྲུང་བརྩི་ཞུས་པར་གཞུང་འབྲེལ་གསལ་བསྒྲགས་གནང་ཡོད་པ་རེད། གྲོང་ཁྱེར་སྤྱི་ཁྱབ་སྐུ་ཞབས་ཇེ་ཀོབ་ཧྥ་རཱི་ཞུ་བས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་དང་གུས་བརྩི་ཞུ་རྒྱུའི་སླད་དུ་གཞུང་འབྲེལ་གསལ་བསྒྲགས་གནང་དོན་གཙོ་བོ་ནི ྋགོང་ས་ཏཱ་ལའི་བླ་མ་མཆོག་ནས་འགྲོ་བ་མིའི་རིགས་ཀྱི་རིན་ཐང་གོང་འཕེལ་གཏོང་གནང་གི་དགོངས་པ་དང་ཆོས་ལུགས་འདྲ་མིན་ཕན་ཚུན་ཞི་མཐུན་མཉམ་གནས་ཡོང་ཐབས་དེ་བཞིན་བོད་མི་དམངས་ཀྱི་བདེ་དོན་ཆེད་སྐུ་ངལ་སྐྱོན་བཞིན་པའི་མཛད་འཕྲིན་རྣམས་གསལ་པོ་ཤེས་རྟོགས་ཡོང་ཐབས་ཆེད་དུ་ཡིན་པ་གསུངས་ཡོད། ད་དུང ྋགོང་ས་ཏཱ་ལའི་བླ་མ་མཆོག་གྲོང་ཁྱེར་དེ་ནང་ཐེངས་གསུམ་ཆིབས་བསྒྱུར་གྱི་མཛད་འཕྲིན་བསྐྱངས་གནང་མཛད་སྟབས ྋགོང་ས་མཆོག་དང་གྲོང་ཁྱེར་དེ་གཉིས་བར་འབྲེལ་བ་གཏིང་ཟབ་ཡོད་པར་ངོས་འཛིན་ཞུས་གནང་ཡོད་ལ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་ཀྱི་མི་རིགས་འདྲ་མིན་ཡོངས་ལ་འཚེ་མེད་ཞི་བ་དང་བཟོད་བསྲན་བྱམས་བརྩེ་ཐད་ཀྱི་བཀའ་སློབ་ཟབ་མོ་སྩལ་བཞིན་པའི་མཛད་འཕྲིན་ལ་གུས་བརྩི་ཆེན་པོ་ཞུ་བཞིན་ཡོད་སྟབས་མི་ནི་ཡ་ཕོ་ལི་སི་གྲོང་ཁྱེར་གྱིས ྋགོང་ས་ཏཱ་ལའི་བླ་མ་མཆོག་ནི་དོན་དམ་པའི་འཛམ་གླིང་ཞི་བདེའི་དེད་དཔོན་དང་བྱམས་དང་སྙིང་རྗེའི་མཚོན་རྟགས་ཤིག་ཏུ་ངོས་འཛིན་ཞུ་གི་ཡོད་པ་གསུངས་འདུག། Minneapolis གྲོང་ཁྱེར་སྲིད་གཞུང་ངོས་ནས་ཀྱང་བྱམས་བརྩེའི་སྲོལ་རྒྱུན་ཐོག་རྒྱུན་རིང་ནས་འབད་བརྩོན་བྱེད་བཞིན་ཡོད་པ་དང་གྲོང་ཁྱེར་དེའི་ནང་གནས་སྡོད་མི་མང་རྣམས་ནས་ཀྱང་ཉིན་རེའི་འཚོ་བའི་ནང་མཛའ་བརྩེ་ལྡན་པའི་ཁོར་ཡུག་ཞིག་བསྐྲུན་ཐབས་ཐད་འབད་བརྩོན་བྱེད་བཞིན་པའི་སྐོར་བཀོད་ཡོད་འདུག། བོད་མི་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་ཚེས་བཅུ་དགུ་ནས་ཉི་ཤུ་རྩ་དྲུག་རིང་འཚོགས་བཞིན་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་དུ་སླེབས་པ་དང་བསྟུན་ནས་རྒྱ་གཞུང་གིས་བོད་ནང་བཙུགས་པའི་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭ་བཙུགས་པ་ཐད་བོད་རང་བཙན་སློབ་ཕྲུག་ཚོགས་པས་ངོ་རྒོལ་སྐྱོན་བརྗོད་བྱས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ནང་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭའི་ལམ་ལུགས་གསར་འཛུགས་སྒོ་ནས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བོད་ཀྱི་ངོ་བོ་བཅས་པ་རྩ་མེད་བཟོ་ཐབས་བྱེད་བཞིན་པར་སེམས་འཚབ་གཏིང་ཟབ་ཡོད་པའི་དགོངས་ཚུལ་ཐེངས་མ་གཉིས་བཏོན་ཡོད་པ་རེད། བོད་དོན་ལས་འགུལ་བ་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེན་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་འཚོགས་བཞིན་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ནང་བཅར་གྱི་ཡོད་པ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་ཡུལ་དང་འགལ་ཟླ་ཡིན་སྟབས། རྒྱལ་ཚོགས་དེ་བཞིན་རྒྱ་ནག་གིས་དྲིལ་བསྒྲགས་བྱེད་སའི་ཁྲིམས་མཐུན་གྱི་སྡིངས་ཆ་ཞིག་མ་ཆགས་པ་དང། བོད་ནང་བོད་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་འཛིན་བཞིན་པ་ཁག་སྦས་གསང་བྱེད་ཐབས་ལ་ངོས་ལེན་མེད་སྐོར་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ལས་དོན་སྤེལ་བ་བརྒྱུད་ནས་རྒྱ་ནག་ལ་རྩད་གཅོད་བྱ་དགོས་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པས་གསལ་བསྒྲགས་སྤེལ་འདུག་དེ་འབྲེལ་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་ཕྱི་ཚེས་ཉི་ཤུ་ཉིན་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གྱི་ཡོད་པའི་ནང

ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ན་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ནས་ཚེས་ཉི་ཤུ་དྲུག་བར་བདུན་ཕྲག་གཅིག་རིང་གནམ་གཤིས་སྐོར་གྱི་ལོ་འཁོར་ཚོགས་ཆེན་འཚོགས་པ་དང་བསྟུན་ནས་གཟའ་འཁོར་འདི་གང་ཚང་གནམ་གཤིས་ཀྱི་གཟའ་འཁོར་ལ་བརྩི་འཆར་འདུག་ཡང་གནམ་གཤིས་སྐོར་གྱི་ལོ་འཁོར་ཚོགས་ཆེན་འཚོགས་རྒྱུ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་དབུ་འཛུགས་གནང་བ་གཉིས་དུས་མཉམ་དུ་འཁེལ་ཡོད་སྟབས་འཛམ་གླིང་གི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་དང་ཚོང་པའི་འགོ་ཁྲིད་ཁག་གྲགས་ཅན་མི་སྣ་དང་དེ་བཞིན་ཁོར་ཡུག་སྲུང་སྐྱོབ་དོན་གཉེར་བ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་མི་མང་ཧ་ཅང་མང་པོ་ཨ་རིའི་གྲོང་ཁྱེར་ནེའུ་ཡོག་ལ་འཛོམས་འདུག་གནམ་གཤིས་སྐོར་གྱི་ཚོགས་ཆེན་མ་ཚོགས་གོང་སྟེ་འདས་མ་ཐག་པའི་རེས་གཟའ་ཉི་མའི་ཉིན་ཁོར་ཡུག་སྲུང་སྐྱོབ་དོན་གཉེར་བ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱིས་འཛམ་གླིང་གི་ཚ་དྲོད་རྒྱས་བཞིན་པ་དང། དེ་ལ་བརྟེན་ནས་ཆུ་ལོག་དང་ས་རུད་ཀྱི་འབྱུང་བའི་རྐྱེན་ངན་དང་ཡང་ས་གནས་ཁ་ཤས་ལ་མེ་ཡི་འཇིགས་པ་སོགས་འབྱུང་བའི་རྐྱེན་ངན་ཚབས་ཆེ་བྱུང་བའི་དཀའ་རྙོག་ཁག་འཛམ་གླིང་གི་དབུ་ཁྲིད་རྣམས་ཀྱིས་སེལ་དགོས་པ་མ་ཟད་འཛམ་གླིང་གི་ཚ་དྲོད་རྒྱས་སུ་འཇུག་མཁན་གཙོ་བོ་ཡིན་པ་རྡོ་སྣུམ་བེད་སྤྱོད་བྱ་རྒྱུ་མཚམས་འཇོག་དགོས་པའི་དགོས་འདུན་བཏོན་ཏེ

Flood Storms Heat Wave ཞེས་པ་དང་ཨ་རིའི་སྲིད་འཛིན Biden མཆོག་གིས་གནམ་གཤིས་ཀྱི་དཀའ་ངལ་འཕྲད་བཞིན་པ་དེ་ཛ་དྲག་ཡིན་པར་གསལ་བསྒྲགས་གནང་དགོས་སྐོར་འབོད་ཚིག་འཁོད་པ་སོགས་ཀྱི་འཕྱར་དར་མང་པོ་འཕྱར་ནས་ངོ་རྒོལ་རྔམ་སྟོན་གནང་འདུག། ཡང་ཨའི་ལན་གྱི་སྲིད་འཛིན་ཟུར་པ་ལྕམ་མེ་རི་རོ་བྷན་སོན་མཆོག་ཀྱང་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་འདིའི་ནང་མཉམ་ཞུགས་གནང་སྟེ་གསུངས་དོན།

དུག་རླངས་བཙོག་པ་མང་ཤོས་གཏོང་མཁན་ཚོས་ལས་དོན་སྤེལ་དགོས་ཀྱང་སྤེལ་གྱི་མི་འདུག་ཅེས་སྐྱོན་བརྗོད་ཀྱང་གནང་འདུག། ཡང་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་འདིའི་ཐོག་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནས་ཡིན་པའི་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་ལྕམ། Ocasio-Cortez། མཆོག་གིས་གསུང་བཤད་གནང་དོན། ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་ལ་ཕེབས་པའི་འཛམ་གླིང་གི་དབུ་ཁྲིད་རྣམས་ཀྱིས་འཛམ་གླིང་གི་ས་གོ་ལ་འདི་སྐྱོབ་དགོས་སྐོར་འདིར་འདུས་མི་མང་རྣམས་ཀྱིས་བརྡ་ལན་གནང་གི་ཡོད་སྐོར་སོགས་གསུངས་འདུག། ཡང་འཛམ་གླིང་གི་ཚ་དྲོད་རྒྱས་བཞིན་པའི་ཤུགས་རྐྱེན་ངན་པ་ཚབས་ཆེ་ཤོས་དེ

No nation wants this war to end more than Ukraine. And we strongly support Ukraine in its efforts to bring about a diplomatic resolution that delivers just and lasting peace. But Russia alone, Russia alone bears responsibility for this war.
Kongi sungtun tso, Russia chimke kone Ukraine na tapu tsinsu chechi, nyamke ke tso ke tsokchen ལོ་གཉིས་པ་དེ་ཡིན་པ་དང་ཡུཀ་རེན་ནང་གི་དམག་འཁྲུག་འདིའི་འགན་ཡོངས་རྫོགས་ར་ཤི་ཡ་གཅིག་པུར་ཡོད་སྐོར་གསུངས་པ་མ་ཟད་འཛམ་གླིང་རྒྱལ་ཁབ་ཚང་མའི་འདོད་པར་ཡོད་པ་བཞིན་དུ་ཨ་མི་རི་ཀས་ཀྱང་ཡུཀ་རེན་ནང་གི་དམག་འཁྲུག་དེ་མཚམས་འཇོག་ཡོང་བའི་རེ་བ་བྱེད་ཀྱི་ཡོད་ལ། ཡུཀ་རེན་གྱིས་ཕྱི་འབྲེལ་སྲིད་ཇུས་ཐོག་ནས་དམག་འཐབ་དེ་མཚམས་འཇོག་ཡོང་བ་དང་དྲང་བདེན་གྱི་ཐག་གཅོད་ཡོང་བ། དེ་བཞིན་ཞི་བདེ་ཡུན་གནས་ཡོང་བའི་ཆེད་དུ་འབད་བརྩོན་གནང་བཞིན་པར་ཨ་མི་རི་ཀས་རྒྱབ་སྐྱོར་ཆ་ཚང་གནང་གི་ཡོད་སྐོར་དང་ད་དུང་ཚོགས་ཆེན་དེའི་ནང་ཕེབས་པའི་རྒྱལ་ཁབ་ཁག་གིས་ཀྱང་ཡུ་ཀེ་རེན་ལ་རྒྱབ་སྐྱོར་དང་མཐུན་འགྱུར་རོགས་རམ་མུ་མཐུད་ནས་གནང་སྐྱོང་ཡོང་བའི་སྐུལ་མ་ཡང་གནང་འདུག། ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་དེའི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་ཚབ་ལ་ཡུལ་དེའི་སྲིད་འཛིན་གཞོན་པ་ཧན་ཀྲེང་བསླེབས་ཡོད་པར་བརྟེན་ནས། སང་ཉིན་ཕྱི་ཚེས་ཉི་ཤུ་སྟེ་གཟའ་ལྷག་པའི་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་མདུན་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་ངོ་རྒོལ་སྐད་འབོད་དང་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་འཆར་འདུག་འདིའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་འགན་འཛིན་འཆི་མེད་ལྷ་མོ་ལགས་ལ་ཞལ་པར་བརྒྱུད་ནས་དྲི་ཞུས་པས་ཁོང་གིས་གསུངས་དོན། རྒྱ་ནག་གཞུང་གི་ཚོགས་གཞོན་ཧན་ཟེང་ད་ལྟ་ས་གནས་ནེའུ་ཡོག་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུ་གལ་ཆེ་ཤོས་དེ་ཚོ་ལ་ཡ་ཁོ་རང་འཛུལ་ཞུགས་བྱས་བསྡད་ཡོད། བོད་ནང་ལ་ཡ་རྒྱ་མི་གཞུང་གིས་སྲིད་བྱུས་ནག་པོ་བསྟན་བྱས་བོད་མི་རིགས་ཀྱི་ངོ་བོ་དེ་ཁོ་རང་རྩ་མེད་བཏང་ཡ་ཐབས་ཤེས་བྱེད་ཀྱི་ཡོད། བོད་པའི་སློབ་ཕྲུག་ལོ་བཞི་ནས་ལོ་བཅོ་བརྒྱད་བར་དུ་བརྒྱ་ཆ་བརྒྱད་ཅུ་ལྷག་གཏན་འཇགས་སློབ་གྲྭ་ནང་ལ་བཅུག་བཞག་ཡོད། དེ་འདྲའི་གི་དུས་ཚོད་སྐབས་ལ་རྒྱ་ནག་གཞུང་གི་སྐུ་ཚབ་སུ་ཡིན་ནས་དཔོན་པོ་སུ་ཡིན་ནས་རང་དབང་ལུང་པ་རྒྱལ་སྤྱི་ལུང་པ་སྡིངས་ཆ་སྒང་ལ་བཏང་ན། ང་རང་ཚོས་བཙན་བྱོལ་ནང་ལ་ཡོད་པའི་བོད་མིའི་གི་ལས་འགན་དེ་ངོ་རྒོལ་བྱེད་ཡ་དང་སྐད་འབོད་བྱེད་ཡ་དེ་ད་གལ་ཆེན་པོ་ཞིག་མཐོང་གི་འདུག་སོང་ཙང་ང་རང་ཚོས་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་གཟའ་ལྷག་པ་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ཆུ་ཚོད་བཞི་པ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཕྱི་ལོགས་ལ་ཡ་ངོ་རྒོལ་བྱེད་ཡ་ཅིག་གྲ་སྒྲིག་བྱེད་ཀྱི་ཡོད། གསར་འགྱུར་བ་སུ་ཡིན་ནས་གང་ག་ལ་ཡ་རྒྱ་ནག་གཞུང་གི་སྲིད་བྱུས་དངོས་གནས་དེ་དང་ཁོ་རང་ཚོའི་གི་མདོག་དེ་ག་རེ་ཡིན་མེད་དེ་སྟོན་ཡ་བདེན་པའི་བརྒྱུད་ནས་སྟོན་ཡ་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་འདུག། ཡང་ཕྱི་ཚེས་ཉི་ཤུ་སྟེ་རེས་གཟའ་ལྷག་པའི་ཉིན། བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་རྒྱུ་འདིའི་སྐོར་ལ་ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇེར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོ་དེབ་ཐོག་ལ་ཡང་བཀོད་གནང་འདུག། ཡང་ངོ་རྒོལ་སྐད་འབོད་དང་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་འདིའི་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇེར་སི། Philadelphia དང Boston། འདི་ག་ཨ་མི་རི་ཀའི་རྒྱལ་ས Washington བཅས་ཀྱི་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་མཉམ་ཞུགས་གནང་འཆར་འདུག་དེ་དང་འབྲེལ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན། སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྒྱ་ནག་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་ལ་བར་ལམ་བུད་མེད་དང་བརྩེ་དུང་གི་གནད་དོན་རྐྱེན་པས་གོ་གནས་ནས་གནས་དབྱུང་བཏང་པའི་སྐོར་གནས་ཚུལ་དེའི་སྐོར་རྒྱུས་མངའ་ཡོད་མཁན་གྱིས་ངོ་སྤྲོད་བྱས་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་རེས་གཟའ་མིག་དམར་ཉིན་རོས་ཏེར་གསར་འགྱུར་ལས་ཁང་གནས་ཚུལ་སྤེལ་བའི་ནང་རྒྱ་ནག་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་ལ་ཁ་སྔོན་ཕྱི་ཟླ་བདུན་པའི་ནང་གོ་གནས་ནས་གནས་དབྱུང་བཏང་ཡོད་པ་དེ་ནི། ཁོང་གིས་དེ་སྔོན་ཨ་མི་རི་ཀའི་རྒྱ་ནག་གཞུང་ཚབ་པ་བྱེད་པའི་རིང་བུད་མེད་དང་བརྩེ་དུང་གི་རྙོག་དྲའི་གནད་དོན་བྱུང་ཡོད་པའི་སྐོར The Wall Street Journal ཞེས་པའི་གསར་ཤོག་ལས་ཁང་ལ་གནད་དོན་དེའི་ཐད་རྒྱུས་མངའ་ཡོད་མཁན་ནས་ངོ་སྤྲོད་བྱས་ལུགས་རེས་གཟའ་མིག་དམར་ཉིན་ལུང་འདྲེན་བྱས་འདུག་ད་དུང The Wall Street Journal ཞེས་པས་གནས་ཚུལ་བཏོན་པའི་ནང། རྒྱ་ནག་གཞུང་གིས་གནད་དོན་དེ་ཐད་རྩད་ཞིབ་བྱེད་པའི་ལས་དོན་ལ་ཆིང་ཀང་གིས་མཉམ་ལས་བྱེད་བཞིན་ཡོད་པ་དང་ཆིང་ཀང་དང་བུད་མེད་བར་བརྩེ་དུང་གི་གནད་དོན་ཡིན་རུང་ཆིང་ཀང་གི་སྤྱོད་ཚུལ་གྱི་རྐྱེན་པས་རྒྱ་ནག་རྒྱལ་ཡོངས་སྲུང་སྐྱོབ་ལ་ཉེན་ཁའི་འབྲེལ་བ་ཡོད་མེད་ཐོག་ལ་རྩད་ཞིབ་བྱེད་བཞིན་ཡོད་པའི་སྐོར་བཀོད་འདུག་རྒྱ་ནག་གི་མཐོ་རིམ་དཔོན་རིགས་ཤིག་གིས་རྒྱ་ནག་དམར་ཤོག་ཚོགས་པའི་ནང་ཁུལ་གྱི་ཆིང་ཀང་གི་གནད་དོན་ལ་རྩད་ཞིབ་བྱས་པ་ནས་ཆིང་ཀང་གིས་དེ་སྔོན་ཨ་མི་རི་ཀའི་རྒྱ་ནག་གཞུང་ཚབ་པའི་ལས་འགན་འཁུར་བའི་སྐབས་བུད་མེད་དང་བརྩེ་དུང་གི་གནད་དོན་བྱུང་ཡོད་པ་ངེས་གཏན་ཤེས་རྟོགས་ཐུབ་ཡོད་པའི་སྐོར་འགྲེལ་བརྗོད་བྱས་ལུགས་བཀོད་འདུག་གནས་ཚུལ་མཁོ་སྤྲོད་གནང་མཁན་ཁག་གཉིས་ཀྱིས་གོང་གསལ The Wall Street Journal གསར་འགྱུར་ལས་ཁང་དེར་བུད་མེད་དང་བརྩེ་དུང་གི་གནད་དོན་དེ་ཡིས་བུད་མེད་དེར་ཁོང་གི་བུ་ཞིག་ཨ་མི་རི་ཀའི་ནང་བཙས་ཡོད་པ་དེ་བདེན་དཔང་ཡིན་པའི་སྐོར་འགྲེལ་བརྗོད་བྱས་ལུགས་རོས་ཏེར་གསར་འགྱུར་ལས་ཁང་གིས་ལུང་འདྲེན་བྱས་འདུག། རྒྱ་ནག་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་རྒྱལ་ཡོངས་ཀྱི་མི་འབོར་གྱི་གྲངས་ཐོ་ཞིབ་བཤེར་ཐེངས་བདུན་པའི་ནང་གྲངས་ཉུང་མི་རིགས་ཀྱི་མི་འབོར་ཕོན་ཆེ་འཕར་ཡོད་པ་བརྗོད་དེ་དེ་ནི་རྒྱལ་ཡོངས་ཀྱི་ཕྱོགས་ཡོངས་ཀྱི་འཕེལ་རྒྱས་བྱུང་བའི་རྐྱེན་གྱིས་རེད་ཅེས་རྒྱ་ནག་གཞུང་གིས་བརྗོད་ཀྱི་ཡོད་པ་རེད། འོན་ཀྱང་གྲངས་ཉུང་ཡུ་གུར་མི་རིགས་དང་བོད་རིགས་ལ་མཚོན་ན་དོན་དངོས་བརྒྱ་ཆ་བརྒྱ་ཕྱིན་ཅི་ལོག་པ་རེད་འདུག་ཅེས་རྒྱ་གར་གྱི་ལོ་ངོ་སུམ་ཅུ་ལྷག་གི་འཐབ་ཇུས་ཀྱི་ལས་དོན་དང་ས་ཁམས་ཆབ་སྲིད་ཀྱི་ཆེད་མཁས་གསར་འགོད་པ་ཨན་སི་བི་པིན་དི་ར་ཡིས་དཔྱད་རྩོམ་བྲིས་པའི་ནང་བཀོད་འདུག། ད་དུང་ཁོང་གིས་རྒྱ་ནག་གིས་ལག་བསྟར་བྱེད་པའི་རྒྱ་ནག་དམར་ཤོག་ཚོགས་པའི་སྲིད་བྱུས་མཁྲེགས་འཛིན་དེ་གྲངས་ཉུང་མི་རིགས་ཀྱི་མི་འབོར་ལ་འགྱུར་ལྡོག་འབྱུང་བཞིན་ཡོད་པ་རེད་ཅེས་དང་ཝི་གུར་མི་རིགས་ནི་རྒྱ་ནག་གི་ཤིན་ཅང་རང་སྐྱོང་ལྗོངས་སུ་གནས་ཡོད་པ་དང་མང་བ་ཁ་ཆེ་རེད། ཉིས་སྟོང་བཅུ་བདུན་ལོ་ནས་རྒྱ་ནག་གཞུང་གིས་ཝི་གུར་མི་འབོར་ལ་དྲག་གནོན་ནན་པོའི་འོག་ཝི་གུར་མི་རིགས་ལ་ཤུགས་རྐྱེན་ཐེབས་པའི་རྐྱེན་གྱིས་འཛམ་གླིང་ཡོངས་ཀྱིས་དོ་སྣང་བྱེད་བཞིན་ཡོད་པ་རེད་ཅེས་བརྗོད་འདུག་ལ་དེ་དང་ཕྱོགས་མཚུངས་བོད་མིའི་མི་འབོར་ཐོག་ལ་ཡང་རྒྱ་ནག་གཞུང་གིས་མི་རིགས་ཀྱི་ངོ་བོ་ཡོངས་སུ་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་བྱུས་ལག་བསྟར་བྱས་པའི་འོག་རྒྱ་ཧན་མི་རིགས་དང་བོད་མི་རིགས་དབར་མཉམ་བསྲེས་བྱས་པ་དང་རྒྱ་ནག་གཞུང་གི་ལས་ཁུངས་ཁག་དང་རྒྱ་ནག་གི་ཕུ་ཐུང་ཧྭ་སྤྱི་སྐད་བེད་སྤྱོད་བྱེད་ཤུགས་ཆེ་རུ་བཏང་སྟེ་གཞུང་འབྲེལ་བཟོ་བ་དང་ནང་པའི་ཆོས་ལ་ཐེ་ཇུས་བྱས་པ། རྒྱ་ནག་གཞུང་གི་ལས་ཁུངས་ཁག་ནང་བོད་མི་ལས་བྱེད་གྲངས་འབོར་ཉུང་འཕྲི་བྱེད་ཀྱི་ཡོད་པ་བཅས་བརྗོད་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་ཟླ་བ་གཉིས་པའི་ཚེས་དྲུག་ཉིན་ཆེད་ལས་རྟོག་ཞིབ་སྐུ་ཚབ་ཀྱིས་རྒྱ་ནག་གིས་བོད་པའི་བྱིས་པ་ས་ཡ་གཅིག་ཙམ་རྒྱ་མི་རིགས་ཀྱི་རིག་གནས་སྦྱངས་པར་བཙན་ཤེད་ཀྱིས་སྐུལ་འདེད་བྱས་པ་དང་མི་རིགས་མཉམ་བསྲེས་བྱེད་པར་འབད་བརྩོན་བྱེད་ཀྱི་ཡོད་པ་བརྗོད་དེ་སེམས་འཚབ་ཡོད་པ་བརྗོད་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་གནད་ཡོད་འཐུས་མི་ཞིག་གིས་དེང་རབས་ཀྱི་འཕྲུལ་རིག་ལ་དགོས་མཁོ་ཆེ་ཞིང་གནད་འགག་ཆེ་བའི Chip ཟེར་བའི་འཕྲུལ་ཆས་དེ་བཟོ་སྐྲུན་བྱེད་མཁན་གྱི་ཨ་མི་རི་ཀའི་ཚོང་ལས་ཁང་ཚོར་རྒྱ་ནག་ནང་གི་ཚོང་ལས་ཀྱི་ཐོག་ལ་མ་དངུལ་འཛུགས་རྒྱུ་ཉུང་དུ་གཏོང་དགོས་པའི་ཛ་དྲག་འབོད་སྐུལ་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་རོའི་ཏེར་གསར་འགྱུར་ལས་ཁང་གནས་ཚུལ་སྤེལ་བའི་ནང་ཨ་མི་རི་ཀའི་གྲོས་ཚོགས་འོག་མའི Select Committee on China འམ་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཆོག་གིས། དེང་སྐབས་ཀྱི་འཕྲུལ་རིག་ལ་བེད་སྤྱོད་གཏོང་བའི Chip ཡོ་ཆས་བཟོ་སྐྲུན་བྱེད་མཁན་གྱི་ཚོང་ལས་ཁག་གི་སྐུ་ཚབ་དང་ད་རེས་རེས་གཟའ་མིག་དམར་ཉིན་ཐུག་འཕྲད་གནང་སྟེ་རྒྱ་ནག་ནང Chip བཟོ་སྐྲུན་བྱེད་མཁན་གྱི་ཚོང་ལས་ཁང་གི་ཐོག་ལ་ཨ་མི་རི་ཀའི་མ་དངུལ་བཙུགས་པའི་བློ་འཚབ་ཀྱི་གནད་དོན་རྣམས་གསལ་བཤད་གནང་རྒྱུ་ཡིན་པའི་སྐོར་གནད་དོན་དེའི་ཐད་རྒྱུས་མངའ་ཡོད་མཁན་ནས་ངོ་སྤྲོད་བྱས་ལུགས་བཀོད་འདུག་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་ཤུགས་རྐྱེན་ཆེ་བའི་གྲོས་ཚོགས་འཐུས་མི་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས་མེག་གྷེ་ལེ་གྷེར་མཆོག་གིས་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་པཱ་ཏེང་གཞུང་ལ་རྒྱ་ནག་ལ་ཨ་མི་རི་ཀའི་འཕྲུལ་རིག་གཏོང་ཕྱོགས་ཀྱི་ལངས་ཕྱོགས་མཁྲེགས་པོ་འཛིན་དགོས་པའི་འབོད་སྐུལ་གནང་མཁན་ཞིག་ཡིན་པ་ལྟར་ཁོང་གིས་དེང་རབས་ཀྱི་འཕྲུལ་རིག་ལ་དགོས་མཁོ་ཆེ་བའི Chips ཡོ་ཆས་ཟེར་བ་བཟོ་སྐྲུན་བྱེད་མཁན་གྱི་ཚོང་ལས་མཐུན་ཚོགས་དང་ཐུག་འཕྲད་གནང་སྟེ་རྒྱ་ནག་གི་འཕྲུལ་རིག་བཟོ་ཚོང་ལས་ཁང་གི་ཐོག་ལ་མ་དངུལ་འཛུགས་རྒྱུ་ཉུང་དུ་གཏོང་དགོས་པའི་འབོད་སྐུལ་གནང་རྒྱུ་ཡིན་ཞིང་དེའི་ཁོངས་སུ་དཔེར་ན་འཕྲུལ་རིག་རྒྱ་ནག་ལ་བཙོངས་པའི་རྐྱེན་གྱིས་ཨ་མི་རི་ཀའི་ཕྱི་ཚོང་གི་སྒྲིག་སྲོལ་ཐད་ལ་དཀའ་ངལ་འཕྲད་བཞིན་ཡོད་པ་ནི་འཕྲུལ་རིག་རྒྱ་ནག་ལ་ཕྱི་ཚོང་བྱེད་མཁན་ཨ་མི་རི་ཀའི་ནང་གི་ཚོང་ལས་ཁང Nvidia དང Intel ཞེས་པ་ཚུད་ཡོད་པའི་སྐོར་བཀོད་འདུག། འཇར་མ་ནི་ཡི་ཕྱི་སྲིད་བློན་ཆེན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ནི་སྲིད་དབང་སྒེར་གཅོད་པ་ཞིག་རེད་ཟེར་གསུངས་པའི་རྗེས་རྒྱ་ནག་གཞུང་གིས་པེ་ཅིང་དུ་ཡོད་པའི་འཇར་མ་ནི་གཞུང་ཚབ་པར་འབོད་འགུག་བྱས་འདུག།

འཇར་མ་ནི་ཡི་ཕྱི་སྲིད་བློན་ཆེན་ལྕམ་ཨན་ན་ལི་ནཱ་བེར་པོག་མཆོག་ཨ་མི་རི་ཀར་འཚམས་འདྲི་གནང་བའི་སྐབས་ཏེ་ཕྱི་ཟླ་དགུ་པའི་ཚེས་བཅུ་བཞི་རེས་གཟའ་ཕུར་བུ་ཉིན་ཨ་མི་རི་ཀའི Fox News ཞེས་པའི་གསར་འགྱུར་ལས་ཁང་བཅར་འདྲི་དང་ལེན་གནང་སྐབས་ཞི་ཅིན་ཕིང་སྲིད་དབང་སྒེར་གཅོད་པ་ཞིག་ཡིན་པའི་སྐོར་གསུངས་པ་ཞིག་ཡིན་ཞིང་སྐབས་དེར་ཁོང་གིས་ཡུཀ་རེན་གྱི་དམག་འཁྲུག་གི་གནད་དོན་སྐོར་གླེང་པའི་སྐབས་གལ་ཏེ་ར་ཤི་ཡའི་སྲིད་འཛིན་ཝ་ལ་ཏི་མི་པུ་ཏིན་ལ་དམག་འཁྲུག་དེའི་རྒྱལ་ཁ་ཐོབ་པ་ཡིན་ཚེ། དཔེར་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལྟ་བུ་འཛམ་གླིང་ནང་སྲིད་དབང་སྒེར་གཅོད་པ་ཕ་མ་ཞིག་ཆགས་རྒྱུ་ཡིན་ཞིང་དེར་བརྟེན་ཡུཀ་རེན་ལ་དམག་འཁྲུག་དེའི་རྒྱལ་ཁ་ངེས་པར་དུ་ཐོབ་དགོས་ཀྱི་རེད་ཅེས་གསུངས་འདུག་འཇར་མ་ནི་ཡི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཞིག་གིས་ཧྥ་རན་སི་གསར་འགྱུར་ལས་ཁང་ལ་འཇར་མ་ནིའི་ཕྱི་སྲིད་བློན་ཆེན་གྱིས་གསུངས་པའི་བཀའ་མོལ་དེའི་ཐོག་ནས་པེ་ཅིང་དུ་ཡོད་པའི་འཇར་མ་ནི་གཞུང་ཚབ་པ་རྒྱ་ནག་ཕྱི་སྲིད་ལྷན་ཁང་གིས་རེས་གཟའ་ཉི་མའི་ཉིན་འབོད་འགུག་བྱས་པའི་གནས་ཚུལ་ངེས་གཏན་ཡིན་པར་གསུངས་འདུག། རྒྱ་ནག་གི་ཆབ་སྲིད་ཀྱི་གནས་ཚུལ་ཛ་དྲག་ཆེ་བ་དང་དཔལ་འབྱོར་འགྲོ་རྒྱུག་དལ་དུ་སོང་བའི་རྐྱེན་གྱིས་ཨ་མི་རི་ཀས་རྒྱ་ནག་ནང་དུ་ཚོང་ལས་ལས་འཆར་ཐད་ཡིད་ཆེས་བྱེད་རྒྱུ་སོགས་མངོན་གསལ་དོད་པོས་ཉུང་དུ་འགྲོ་གི་ཡོད་པའི་ཚེས་བཅུ་དགུ་ཉིན་ཤང་ཧའེ་རུ་ཨ་རིའི་ཚོང་ཚོགས་ཀྱི་དཔྱད་ཞིབ་བམ AmCham གྱིས་ཞིབ་བཤེར་ཉམས་ཞིབ་བྱས་པའི་གྲུབ་དོན་ནང་བཀོད་འདུག་རྒྱ་ནག་ནང་ཀོ་བི་ཏོག་དབྱིབས་ནད་ཡམས་ཀྱི་ཁྱབ་གདལ་ལྷོད་དུ་ཕྱིན་ཡོད་ཀྱང་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་ནང་གི་ཚོང་གི་ཡོང་འབབ་དང་ཚོང་དོན་བསམ་ཚུལ་ལ་ཤུགས་རྐྱེན་ངན་པ་ཐེབས་པ་དང་ཨ་མི་རི་ཀའི་ངོས་ནས་རྒྱ་ནག་ནང་ཚོང་གི་མདུན་ལམ་ཡོད་མེད་ཐད་ཀྱི་བསམ་བློའི་འཁྱེར་སོ་དེ་ལོ་ལྔའི་ནང་བརྒྱ་ཆ་ལྔ་བཅུ་ང་གཉིས་མར་ཆག་འདུག་ཅེས་ཧྲང་ཧའེ་ནང་གི་ཨ་རིའི་ཚོང་ཚོགས་ཀྱི་དཔྱད་ཞིབ་བམ་ཨེམ་ཇེམ་གྱིས་གསལ་འདོན་བྱས་འདུག་དེ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་དཔྱད་ཞིབ་བྱས་པ་ནས་བཟུང་ད་བར་གྱི་ཚོང་གི་མདུན་ལམ་དང་འབྲེལ་བའི་རེ་བ་བྱས་པའི་བརྒྱ་ཆའི་ཟིན་ཐོ་དམའ་ཤོས་སུ་སླེབས་པ་རེད་འདུག། རྒྱ་ནག་ནང་ནད་ཡམས་རྗེས་སུ་རྒྱུན་འཛིན་དཔལ་འབྱོར་ཕྱིར་འཕག་བྱ་རྒྱུའི་ཡིད་ཆེས་ཉམས་རྒུད་དུ་སོང་བ་མཚོན་གྱི་འདུག་ཅེས་ཧྲང་ཧའེ་ནང་ཡོད་པའི་ཨ་རིའི་ཚོང་ཚོགས་ཀྱི་དཔྱད་ཞིབ་པའམ་ཨེམ་ཇེམ་ཚོགས་གཙོ Sean Stein ཡིས་འགྲེལ་བརྗོད་གནང་འདུག། དབྱིན་ཇི་གཞུང་གིས་རྒྱལ་སྤྱིའི AI འམ་རིག་ནུས་ཞེས་པའི་དེང་རབས་ཀྱི་འཕྲུལ་རིག་དེའི་ཐད་ཀྱི་ལྷན་ཚོགས་ཐོག་ལ་རྒྱ་ནག་གདན་ཞུ་བྱ་རྒྱུ་ཡིན་པ་འདི་ནི AI འཕྲུལ་རིག་རྐང་བེད་སྤྱོད་བྱེད་མཁན་རྒྱ་ནག་གདན་ཞུ་མ་བྱས་པ་ཡིན་ཚེ

ལྷན་ཚོགས་དེའི་ཐོག་ལ་འཛམ་གླིང་གི་གཞུང་ཁག་དང་འཕྲུལ་རིག་ཚོང་ལས་ཁང་ཆེད་ལས་པ་རྣམས་མཉམ་ཞུགས་གནང་སྟེ་ཧ་ཅང་གི་ནུས་པ་ཆེ་བའི་དེང་རབས་ཀྱི་འཕྲུལ་རིག AI ཟེར་བའི་རིག་ནུས་དེའི་ཉེན་ཁའི་རང་བཞིན་སྐོར་ལ་བཀའ་བསྡུར་གནང་རྒྱུ་ཡིན་ཞིང་དབྱིན་ཇི་གཞུང་གིས་ལྷན་ཚོགས་ཀྱི་ཐོག་ལ་གནད་དོན་དཔེར་ན AI རིག་ནུས་འཕྲུལ་རིག་དེ་ཡིས་འགྲོ་བ་མིའི་བདེ་འཇགས་ལ་ཇི་ཙམ་གྱི་ཉེན་ཁ་བཟོ་བཞིན་ཡོད་པ་དང་དེ་བཞིན་འཕྲུལ་རིག་དེ་ཡི་ལེགས་པའི་ཆ་ནི་འགྲོ་བ་མིའི་ཕན་ཐོགས་ཡོད་པའི་ཐོག་ལ་བེད་སྤྱོད་བྱེད་སྟངས་དཔེར་ན་འགྲིམ་འགྲུལ་ཉེན་ཁ་མེད་པར་བེད་སྤྱོད་གཏོང་ཕྱོགས་སོགས་ཀྱི་གནད་དོན་ཐོག་ལ་བཀའ་བསྡུར་གནང་རྒྱུ་ཡིན་པའི་སྐོར་གསུངས་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འགོ་ཚུགས་གནང་ཡོད་པ་ལྟར་ཁྲིམས་སྒྲིག་བསྐྱར་བཅོས་ཀྱི་འཆར་ཟིན་ཚོགས་ཆུང་གི་སྙན་ཐོ་ད་རེས་གྲོས་ཚོགས་ནང་མང་མོས་རྒྱབ་སྐྱོར་ཐོབ་སྲིད་པ་སྤྱི་འཐུས་ཁག་ཅིག་གིས་ཚོད་དཔག་གནང་བཞིན་པའི་སྐོར་ལ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འགོ་འཛུགས་གནང་སྟེ། སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཚོགས་འདུ་དབུ་འབྱེད་ཀྱི་གསུང་བཤད་གནང་བའི་སྐབས་གྲོས་ཚོགས་ཀྱི་ལས་དོན་ཁག་ཚགས་ཚུད་ཡོང་བར་སྤྱི་འཐུས་ཚང་མས་གྲོས་ཚོགས་ནང་ཆ་ཤས་ལེན་སྟངས་ལ་རག་ལས་ཡོད་པ་མ་ཟད་སྤྱི་འཐུས་ཚོས་རྒྱུན་དུ་ལས་དོན་གནང་བའི་སྐབས། གཅིག་ནི། བོད་ནང་གི་བོད་མིའི་མངོན་འདོད་སྒྲུབ་རྒྱུ་དང་གཉིས་ནི་བོད་མི་སྒྲིག་འཛུགས་ཀྱི་ནུས་ཤུགས་གོང་འཕེལ་གཏང་རྒྱུ། གསུམ་ནི་རྒྱལ་སྤྱིའི་ཚོགས་སྡེ་ཁག་ལ་བོད་དོན་ཞུ་སྐུལ་གནང་རྒྱུ་བཅས་གཙོ་བཟུང་གནང་དགོས་པ་གལ་ཆེ་ཡིན་པ་གསུངས་ཤིང་ད་སྐབས་རྒྱ་ནག་ལ་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པར་བརྟེན་སྤྱི་འཐུས་ཚང་མས་གོ་སྐབས་དམ་འཛིན་དང་འབྲེལ་བའི་ནུས་པ་མཉམ་སྤུངས་བྱེད་དགོས་པ་དང་རྒྱ་ནག་གཞུང་གིས་བོད་ཀྱི་གནད་དོན་ཟུར་དུ་བཞག་ནས་རྒྱལ་སྤྱིའི་སྟེང་འདྲ་མཉམ་ཟེར་བ་ཞིག་གླེང་རྒྱུའི་ཐོབ་ཐང་མེད་ཅེས་གསུངས་གནང་སོང།
རྒྱ་ནག་གཞུང་གིས་བོད་སིག་གི་གནས་སྟངས་དང་བོད་ཀྱི་དཀའ་རྙོག་དེ་ཟུར་ཅིག་ལ་བཞག་ནས་རྒྱལ་སྤྱིའི་ནང་ལོགས་ལ་ཅིག་འདྲ་མཉམ་དང་ཅིག་གཟེངས་སུ་ཐོན་པའི་གི་བསམ་བློ་གཏོང་བ་ཡིན་ན་ཕལ་ཆེར་ནོར་བ་རེད་ཟེར་ན་ང་ཚོས་ཞུ་ཐུབ་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད། དེ་ནས་བོད་ནང་གི་བོད་མི་ཡི་གནས་སྟངས་དེ་ཚོ་དེ་ང་ཚོ་གལ་ཆེན་པོ་ཅིག་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ནས་ནི་གལ་ཆེན་པོ་ཅིག་ལ་བརྩི་ཐུབ་དགོས་ཀྱི་གནས་བབ་ཅིག་ཆགས་བསྡད་རེད། དེ་འདྲའི་ཐོག་ནས་རྒྱ་ནག་གཞུང་གི་མགོ་འཁྲིད་མཁན་རྣམ་པས་ན་ཡང་དུས་རྒྱུན་དུ་ནས་བོད་དོན་གྱི་ཐོག་ལ་ཀྱི་བོད་ཀྱི་གནས་སྟངས་ཀྱི་ཐོག་ལ་ཐུགས་སྣང་གནང་ནས་བོད་ནང་གི་བོད་མི་གི་མངོན་འདོད་དེ་འགྲུབ་ཐུབ་ཡ་དེ་བྱེད་ཐུབ་དགོས་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་རེད་བསམ་གྱི་འདུག།
ད་རེས་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཞི་པའི་ཚེས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གསུམ་པའི་ཚེས་སུམ་ཅུ་སོ་གཅིག་བར་གྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་དང། སྤྱི་ཡོངས་བགྲོ་གླེང་བཀའ་ཤག་གི་ལན་འདེབས་གསལ་བཤད་གནང་རྒྱུ་བཅས་ཡིན་པ་མ་ཟད་ད་རེས་ཚོགས་འདུའི་ཐོག་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་དང་འབྲེལ་བའི་ཁྲིམས་སྒྲིག་བསྐྱར་བཅོས་གནང་ཐུབ་པའི་རེ་བ་ཡོད་པ་སྤྱི་འཐུས་ཁག་ཅིག་གིས་དགོངས་ཚུལ་གསུངས་བྱུང། ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ནི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ཚོགས་མི་ཡིན་པ་དང་ཁོང་གིས་ཚོགས་ཆུང་གི་ངོས་ནས་ད་བར་ལས་ཀ་ཧུར་ཐག་བྱས་ཏེ་ད་ཆ་ལས་དོན་ཡོངས་རྫོགས་མཇུག་སྒྲིལ་ཟིན་ཡོད་པ་དང་ཚོགས་ཆུང་གི་སྙན་ཐོ་དེ་གྲོས་ཚོགས་ནང་བཏང་དགོས་མིན་ནི་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ཐག་གཅོད་གནང་རྒྱུ་དེ་རེད་ཅེས་གསུངས་གནང་སོང། ང་ལས་ཀ་ཚར་བ་རེད། བཏང་མ་བཏང་ད་གྲོས་ཚོགས་ཚོགས་གཙོ་གིས་ཐག་བཅད་རོགས།
ཡང་སྐབས་དེར་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གྲོས་ཚོགས་ཚོགས་དུས་དྲུག་པ་དང་འབྲེལ་བའི་ལས་རིམ་ཆ་ཚང་བང་སྒྲིག་ཟིན་ཡོད་ཀྱང་གལ་ཏེ་ལས་རིམ་འགྲོ་བཞིན་པའི་སྐབས་སུ་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་བསྡོམས་སླེབས་པ་ཡིན་ན་སྐབས་དེ་དུས་གོ་བསྡུར་གནང་སྟེ་ཐག་གཅོད་གནང་རྒྱུ་ཡིན་པ་གསུངས་ཤིང་འོན་ཀྱང་མཐར་ཐུག་དེ་བཅའ་ཁྲིམས་བསྐྱར་བཅོས་གནང་ཐུབ་མིན་ནི་སྤྱི་འཐུས་ཚོའི་རྣམ་དཔྱོད་ལ་རག་ལས་ཡོད་ཅེས་འགྲེལ་བརྗོད་གནང་བྱུང། བཀུར་འོས་སྤྱི་འཐུས་རྣམ་པའི་གི་རྣམ་དཔྱོད་ལ་རག་ལས་པ་རེད་བ་དགོས་མཁོ་སེལ་མ་སེལ་ཡ། ཚོགས་གཙོ་ཚོགས་གཞོན་འཁྱེར་ཡོང་དགོས་ཡ་དེ་ཚོགས་གཙོ་ཚོགས་གཞོན་ལས་འགན་རེད་ཡིན་ནའི་གལ་ཏེ་ཨ་ནི་གྲོས་ཚོགས་ནང་ལ་འཁྱེར་བྱས་ཙང་དེ་འགྲོ་བཅུག་མ་བཅུག་དེ་བཀུར་འོས་སྤྱི་འཐུས་རྣམ་པའི་རྣམ་དཔྱོད་དང་ཨ་ནི་དེ་ལ་རག་ལས་པ་མེད་ཞིག་དེ་ཚོགས་གཙོ་ཚོགས་གཞོན་ལ་ཡ་སྔ་ཐུག་ཡ་གི་རྒྱུ་མཚན་བཤད་ཐུབ་ཡ་གི་གནས་བབ་ཅིག་ཡོད་མ་རེད་ཞུ་ཡ་ཡིན། གཞི་རྩའི་ཆ་ནས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་བཞག་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས་ད་བར་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དོན་ཚན་ཁག་ཅིག་གཏན་འབེབས་གནང་མ་ཐུབ་པའི་གནས་སུ་གྱུར་ཡོད་པ་མ་ཟད་ད་སྐབས་བོད་མིའི་སྒྲིག་འཛུགས་ཀྱི་བདམས་ཐོན་མཛད་གཙོ་རྣམ་པས་དམ་བཅའ་འབུལ་ས་མེད་པའི་དཀའ་ངལ་འཕྲད་བཞིན་ཡོད་པར་བརྟེན་སྐབས་བཅུ་བདུན་པའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་དགོངས་དོན་བཞིན་ཚོགས་གཙོ་སྦྲེལ་པོས་ཆོལ་ཁ་གསུམ་ནས་སྤྱི་འཐུས་རེ་དང། ཆོས་བརྒྱུད་ནས་སྤྱི་འཐུས་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་ནས་སྤྱི་འཐུས་གཅིག་བཅས་ཚོགས་མི་ལྔ་ལས་གྲུབ་པའི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་ཞིག་དེ་སྔོན་ཆེད་འཛུགས་གནང་སྟེ་ཚོགས་ཆུང་གི་ངོས་ནས་ད་བར་བོད་མིའི་ཚོགས་སྒེར་ཁག་ནས་ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་ཁག་བསྡུ་ལེན་གྱིས་ད་ཆར་ལས་དོན་ཆ་ཚང་མཇུག་སྒྲིལ་ཟིན་ཡོད་པ་རེད། ཡང་གནད་དོན་དེ་དང་འབྲེལ་བའི་སྐོར་བོད་མི་མང་སྤྱི་འཐུས་དཀོན་མཆོག་གཡང་འཕེལ་ལགས་ཀྱིས་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གིས་སྤྱི་མོས་ཀྱི་ཐོག་ནས་ད་རེས་གྲོས་ཚོགས་ནང་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་ལས་བསྡོམས་འཁྱེར་སླེབས་པ་ཡིན་ན་ཏན་ཏན་འགྲོ་གི་རེད་ཅེས་འགྲེལ་བརྗོད་གནང་བྱུང། དེ་ང་ཚོ་དམངས་གཙོའི་གཞུང་རེད། མི་དམངས་ཀྱི་འཐུས་མི་ཚང་མ་གྲོས་ཚོགས་དེ་ནང་ཡོད་རེད། གྲོས་ཚོགས་དེ་ནང་ཡོད་དུས་ཙམ་པ་མི་དམངས་འཐུས་མི་དེ་ཚོ་གི་སོ་སོ་མི་དམངས་སོ་སོ་གི་འགན་འཁྱེར་ནས་སྐད་ཆ་བཤད་དགོས་དེ་གལ་ཆེན་པོ་རེད། བཅའ་ཁྲིམས་ཀྱི་ཐོག་ལ་སྐད་ཆ་བཤད་དགོས་ཡ་གལ་ཆེན་པོ་རེད། ཕྱོགས་ཡོངས་ནས་སྐད་ཆ་བཤད་དགོས་ཡ་དེ་གལ་ཆེན་པོ་རེད། སྐད་ཆ་བཤད་བ་ནས་མི་དམངས་ཀྱི་དམངས་གཙོ་གི་ཨ་ནི་ཅིག་ཡང་དག་པ་དེ་ལག་བསྟར་བྱས་ནས་སོ་སོ་གི་སྐུ་ཚབ་གྲོས་ཚོགས་ནང་བཏང་བཞག་རེད་གྲོས་ཚོགས་འཐུས་མི་སོ་སོ་སྐུ་ཚབ་ཀྱི་མཚོན་པའི་གི་སྐད་ཆ་བཤད་ཐུབ་དགོས་རེད་བསམ་གི་འདུག་ངས། ཡང་སྐབས་དེར་བོད་མི་མང་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་ཀྱིས། ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་དོན་ཁག་ལམ་ལྷོངས་ཡོང་བར་ཚང་མས་ཤུགས་སྣོན་རྒྱག་དགོས་པ་མ་ཟད་བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་བྱེད་དགོས་པ་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང།
གལ་ཆེ་ཤོས་དེ་ང་ཚོ་དོན་དག་གི་ཐོག་ལ་ང་ཚོ་འབབ་ཐུབ་དགོས་ཡ་དང་ཚང་མས་གི་ཅིག་དངོས་གནས་ད་ལན་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་བཙུགས་ཡོད་རེད་དེ་ཚོས་གི་ལམ་ལྷོངས་ཡོང་ཡ་ཐོག་ལ་ཚང་མས་གི་དེའི་ཐོག་ལ་ཤུགས་སྣོན་བྱུང་དགོས་ཡ་ང་ཚོ་མི་མང་ཡིན་ན་འདྲ་ད་ཡའི་གོ་འགོ་ཁྲིད་རྣམ་པ་ཡིན་ན་འདྲ་གང་ལྟར་ཚང་མས་དེའི་ཐོག་ལ་ཤུགས་རྒྱག་དགོས་ཡ་དེ་གལ་ཆེན་པོ་ཅིག་མཐོང་གི་ཡོད་ཟེར་འགྲེལ་བརྗོད། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཀའ་ཤག་གི་ངོས་ནས་གྲོས་ཚོགས་ནང་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་གསུང་ཐུབ་པ་ལས་དེ་མིན་ཁྲིམས་སྒྲིག་གཏན་འབེབས་གནང་རྒྱུ་ཡི་སྐུ་དབང་ཡོངས་རྫོགས་སྤྱི་འཐུས་ཚོ་ལ་ཡོད་ལ། བཀའ་ཤག་གིས་བཅའ་ཁྲིམས་བསྐྱར་བཅོས་དེ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་གསུངས་བྱུང། ད་དེ་ཁྲིམས་དང་སྒྲིག་གཞི་དང་བསྟུན་ནས་འགྲོ་དགོས་ཀྱི་ཡོད་དུས་ཙམ་པ་ལ། ད་འདིའི་སྐོར་ལ་ཡང་ལན་ཡག་ཤོས་དེ་དཔལ་ལྡན་ཚོགས་གཙོ་དང་ཚོགས་གཙོ་ཚོགས་གཞོན་པ་རྣམ་པ་གཉིས་རྒྱབ་ཐུབ་ཀྱི་རེད་མ་རེད་ཅེས་ཀྱི་ང་ཚོ་འཛིན་སྐྱོང་རེད་འཛིན་སྐྱོང་གི་ལས་རིམ་ནང་ལོགས་ལ་ག་རེ་བཞག་དགོས་ཀྱི་ཡོད་མེད་དེ་ག་དེ་ཕར་ཞུས་ཚར་བ་རེད་དེ་ག་དུས་གྲོས་ཚོགས་ལས་རིམ་ནང་མ་སླེབས་ཡོང་གི་རེད་བ་དེ་རིང་ཁྱོན་ཡོངས་ནས་རྣམ་པ་ཚོ་མཁྱེན་མཁྱེན་པ་རེད་དེ་རིང་ལས་བསྡོམས་སྐོར་ལ་རེད་དེ་ཡིན་དུས་ཙམ་པ་འཛིན་སྐྱོང་ངོས་ནས་ལས་བསྡོམས་ལ་གྲ་སྒྲིག་ལན་གྱི་གྲ་སྒྲིག་དེ་ཆ་ཚང་ཅིག་བྱས་བསྡད་ཡོད།
སྤྱིར་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བརྒྱ་དང་བཅུ་གཅིག་གི་ནང་གསེས་དང་པོའི་ནང། བཅའ་ཁྲིམས་དེའི་སྔོན་གླེང་དང་ལེའུ་དང་པོ་ཡི་དོན་ཚན་དང་པོ་དང་གསུམ་པ་བཞི་པ་ལེའུ་གཉིས་པ་དང་གསུམ་པའི་དོན་ཚན་ཡོངས་རྫོགས་ཕུད་དེ་མིན་དོན་ཚན་གང་རུང་ལ་སྣོན་འཕྲི་བསྐྱར་བཅོས་དགོས་གལ་བྱུང་ཚེ་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་རྩ་འབོར་གསུམ་ཆ་གཉིས་ཡན་གྱིས་མོས་མཐུན་གཏན་འབེབས་བྱས་པའི་ཁྲིམས་འཆར་ལ་སྲིད་སྐྱོང་གིས་ཆོག་མཆན་མིང་རྟགས་བཀོད་པའི་ཁྲིམས་ཡིག་གི་སྒོ་ནས་བསྐྱར་བཅོས་ཆོག་རྒྱུ་ཞེས་འཁོད་ཡོད་པ་རེད། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
དམིགས་བསལ་ཆེད་སྒྲིག་ལེ་ཚན་ནང་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་གིས་ཨ་མེ་རི་ཀའི་མི་ནི་སོ་ཏ་ནང་འབྲེལ་ཡོད་དཔོན་རིགས་མཇལ་འཕྲད་གནང་བ་དང་བོད་མི་ཚོར་ཆོས་འབྲེལ་གནང་བ་སོགས་སྐོར་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མ་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ནུབ་ཀྱི་མི་ནི་སོ་ཏའི་མངའ་སྡེའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མ་ལགས་ཐོག་མར་ང་ཚོའི་ལེ་ཚན་འདིའི་ནང་བཀའ་འདྲི་ཞུ་ཡས་ཀྱི་དུས་ཚོད་བཏོན་གནང་བར་ཐུགས་རྗེ་ཆེ་དང་འཚམས་འདྲི་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་ལགས། འདས་པའི་བདུན་ཕྲག་དེའི་ནང་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་མཆོག་མི་ནི་སོ་ཏའི་ནང་གདན་འདྲེན་ཞུས་གནང་བའི་སྐོར་ལ་ང་ཚོའི་སྤྱི་ཚོགས་དྲ་རྒྱའི་ངོ་དེབ་ནང་ནས་མཇལ་བྱུང་དེ་འདྲ་སོང་ཙང་སྤྱི་མཐུན་ཚོགས་པའི་ངོས་ནས་རིན་པོ་ཆེ་མཆོག་ཁུལ་དེར་ཡར་གདན་འདྲེན་ཞུ་དགོས་པའི་དམིགས་ཡུལ་དང་མཛད་འཕྲིན་ཉི་མ་ག་ཚོད་བསྐྱངས་གནང་ཡོད་ན་ང་ཚོའི་གསན་མཁན་རྣམ་པ་ཚོར་གཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། རྩ་བའི་ཉི་མ་གཉིས་རེད་ཡིན་པ་རེད་ནས་ང་ཚོ་ལས་རིམ་དེ་ཉི་མ་ལྔ་ནང་ལ་ཡར་བསྡུ་ཞེས་བང་ཅིག་བསྒྲིགས་ཡོད་རེད། ང་རང་ཚོ་དེ་རིང་འདི་གཙོ་ཆེ་ཤོས་དེ་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་ཉིན་མོ་ལ་ནས་དེའི་རྗེས་གཡོར་བ་དེ་ཞུ་དགོས་ད། རྒྱུ་མཚན་གཙོ་བོ་དེ་ལྟ་ཅི་ང་རང་ཚོ་ཐོག་མར་རྒྱ་གར་ལ་བཙན་བྱོལ་འབྱོར་བ་དང་དེར་ང་རང་ཚོ་ངོ་ཤེས་པ་དེ་ས་དང་གནམ་མ་གཏོགས་མེད་པའི་སྐབས་ལ་ད་རྒྱལ་བ་རིན་པོ་ཆེ་གི་ཨ་ནི་ཞེ་བོ་གཅིག་གིས་ད་བཀའ་དྲིན་ང་རང་ཚོ་བོད་མི་ཚོར་བཀའ་དྲིན་ཆེན་པོ་ཞིག་ཡིན་པ་ད་འདི་གི་ད་དེ་རིང་ང་ཚོ་དྲན་དགོས་བ་ཅིག་ཆགས་ཡོད་རེད་ཨ་ནི་དེ་འདྲའི་གི་ཨ་ནི་བརྒྱུད་ནས་བོད་མི་ནང་ཁུལ་ལ་ཅིག་མཐུན་སྒྲིལ་ཡོང་བའི་ད་དེ་འདྲའི་ཐོག་ནས་ད་ང་ཚོ་རྒྱལ་བ་རིན་པོ་ཆེ་བཀའ་དྲིན་རྗེས་དྲན་ཞུ་དགོས་བ་ཅིག་དེ་རེད་བ། ཨ་ནི་གཉིས་པ་དེ་ནི་ད་ད་ལྟ་ང་རང་ཚོ་ཅིག་གི Minneapolis མེ་ཨེར་ཁོ་རང་གིས་བསྒྲགས་གཏམ་གསལ་བསྒྲགས་ཤིག་སྤེལ་ཡོད་རེད Proclamation། དེའི་ནང་ལོགས City of Minneapolis ནང་ལོགས་ལ་ང་རང་ཚོ་གིས Hennepin County འདི་ནང་བོད་རིགས་ད་མང་ཤོས་དེ་དེའི County འདི་ནང་དེ་ཡོད་ཙང་ཨན་མེ་ཨེར་ལ་ང་ཚོ་ཅིག་དེ་ཏཱ་ལའི་བླ་མ Days ལ་འདི་འདྲ་ཅིག་ཁོ་རང་ཚོ་ངོས་ནས་བསྒྲགས་གཏམ་གསལ་བསྒྲགས་ཤིག་སྤེལ་ཡོད་རེད་ཨན་དེ་ཅིག་ང་རང་ཚོ་ད་ས་གནས་དང་ཅིག་གི་མེ་ཡོར་མཉམ་པོ་འབྲེལ་བ་ཅིག་ཡག་པོ་ཡོད་པ་ཅིག་དེ་ནས་ང་ཚོས་ཤེས་ཐུབ་ཀྱི་འདུག་བསམ་གྱི་འདུག། གཙོ་ཆེ་ཤོས་རིན་པོ་ཆེ་དེ་ཕེབས་ཡ་དེ་ང་ཚོ་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་སྐུ་མགྲོན་གཙོ་བོར་གདན་ཞུ་བྱས་རིན་པོ་ཆེ་དེ་ཆིབས་བསྒྱུར་བསྐྱངས་རེད། ལགས་སོ། རིན་པོ་ཆེ་གིས་ཆོས་འབྲེལ་ག་རེ་བསྐྱངས་གནང་ཡོད་པ་ཡིན་ན་ད་ག་ནང་བཞིན་མང་ཚོགས་ལ་ཆོས་འབྲེལ་སྐབས་བཀའ་སློབ་ག་རེ་གནང་ཡོད་མེད་སྙིང་དོན་ཅིག་གསུང་རོགས་གནང། ལགས་སོ། ཆོས་འབྲེལ་དེ་ད་གཙོ་ཆེ་ཤོས་དེ་སྤྱན་རས་གཟིགས་ཀྱི་དབང་དེ་རེད་ཨ་ནི་དེ་ང་རང་ཚོ་གཟའ་སྤེན་པ་དེ་ཆགས་ཀྱི་འདུག་ཨ་ནི་དེ་ད་འདི་ནང་ལོགས་ནས་ད་གཙོ་ཆེ་ཤོས་དེ་ད། ཆོས་འབྲེལ་དེ་རེད་ཡིན་པ་རེད་ཅེས་ནས་ད་འདིའི་ནང་ལོགས་ལ་ད་རིན་པོ་ཆེའི་ངོས་ནས་ད་བཀའ་སློབ་ཟབ་ཅིང་རྒྱས་པ་ཞིག་གནང་སོང་ད་གང་ལྟར་བོད་མི་ཚོ་མཐུན་སྒྲིལ་དགོས་ཡ་གཅིག་དང་ཨ་ནི་ཆོས་འབྲེལ་དེའི་བརྒྱུད་ནས་ད་ང་ཚོ་གཙོ་ཆེ་ཤོས་སེམས་འདུལ་ཡ་དེ་ད་གལ་ཆེན་པོ་ཡིན་པ་གཅིག་དང་ཨ་ནི་ཆོས་བྱེད་པའི་སྐབས་ལ་ད་གཙོ་ཆེ་ཤོས་དེ་ཨ་ནི་ཆོས་བྱེད་ཡ་དེ་ཨ་ནི་ད་གནས་མཆོག་རྡོ་རྗེ་གདན་འདི་བ་ཡིན་གཅིག་མིན་གཅིག་འགྲོ་དགོས་ཡ་གི་དམིགས་བསལ་ཡོད་མ་རེད་ཡིན་པ་རེད་ནས་གཙོ་ཆེ་ཤོས་དེ་སོ་སོའི་ནང་ལ་ཡ་ཕ་མ་ཡོད་དེ་ཡོད་དེ་ཚོ་ལ་ཡ་ཨ་ནི་ཞབས་ཕྱི་ལྷག་བསམ་རྣམ་དག་ཞུ་ཡ་དེ་དེ། གཅིག་ང་ཚོ་གཅིག་སོ་སོ་སྒེར་གྱི་ངོས་ནས་ད་དེ་ཚོ་ལ་ཚོར་བ་ཤུགས་ཆེན་པོ་བྱུང་སོང་ཨ། ཆོས་འབྲེལ་ག་རེ་རིན་པོ་ཆེ་ཕ་གི་བཀའ་དབང་གནང་ཡོད་རེད་ག་རེ་གནང་ཡོད་རེད་དེ་ཅིག་ཡིན་ལ་གནང་འོ་གསལ་ཅིག་གསུང་རོགས་གནང་དེ་གཙོ་ཆེ། སྤྱན་རས་གཟིགས་ཀྱི་དབང་གནང་རེད་ས་གནས་མི་མང་ཚོ་ལ་ཡ། དེ་ནས་ཡང་རིན་པོ་ཆེ་མཆོག་ཁུལ་དེར་ཞབས་སོར་འཁོད་པའི་སྐབས་ཉིན་དང་པོའི་མཛད་རིམ་ག་རེ་བསྐྱངས་ཡོད་ན་དེ་ཅིག་གསུང་རོགས་གནང།
ལགས་སོ། རིན་པོ་ཆེ་དེ་ས་གནས་ཆིབས་བསྒྱུར་བསྐྱངས་དེ་རེས་གཟའ་ཕུར་བུ་ལ་འདོན་ཕེབས་པ་དང་རྒྱུད་སྟོད་གྲྭ་ཚང་ལ་ང་རང་ཚོ་ཚོགས་པ་དྲུག་དང་བོད་རིགས་སྤྱི་མཐུན་ཚོགས་པའི་གི་རྒྱུན་ལས་དང་ནི་ལས་བྱེད་ཚོ་ལ་བླང་དོར་བཀའ་སློབ་ཅིག་གནང་ཡོད་རེད་དེ་འདི་ནང་ལོགས་ལ་ང་རང་ཚོ་བོད་ཅིག་ས་གནས་ལ་ཡ་ད་ཅིག་ད་བར་ང་རང་ཚོ་ཡག་ཐག་ཆོད་ཡོད་རེད་དེ་ཡིན་ནའི་ད་ང་རང་ཚོ་མཐུན་སྒྲིལ་མུ་མཐུད་ནས་དགོས་ཡ་དེ་རིན་པོ་ཆེ་ངོས་ནས་བཀའ་སློབ་གནང། ཅིག་གནང་སོང་ཨ་ད་ག་ནང་བཞིན་རེས་གཟའ་པ་སངས་འདི་ལ་ཨ་ནི་གཞོན་སྐྱེས་ཀྱི་ཐོག་ལ་ཨ་ནི་གཅིག་བརྗོད་གཞི་དེ་འཛམ་བུ་གླིང་གི་མི་སེར་བཟང་པོ་ཞིག་ཏུ་འགྱུར་ཚུལ་ཟེར་དེ་ཡི་བརྗོད་གཞི་སྒང་ལ་ཨ་ནི་ང་ཚོ་རིག་གཞུང་བསླབ་གྲྭའི་སློབ་ཕྲུག་རེད་ད་ག་ནང་བཞིན་དགེ་རྒན་ཚོ་ལས་ཨ་འདིའི་སྔོན་ལ་གཅིག་སྐར་མ་བཅུ་བཅོ་ལྔ་ཞིག་རིང་ལས་དམིགས་བསལ་བཀའ་སློབ་ཅིག་གནང་སོང་ཨ་གང་ལྟར་འདི་ཡི་ད་ཅིག་གཙོ་ཆེ་ཤོས་དེ་ཨ་ནི་གཅིག་བརྗོད་གཞི་དེ་ང་རང་ཚོ་མི་ཚེ་བཟང་པོ་ཅིག་སྐྱེལ་ཡ་ཨ་ནི།

རིན་པོ་ཆེ་ངོས་ནས་ཞུས་ཡོད་རེད་ཨ་ནི་དེ་ལྟར་ཆོས་རྩོམ་པའི་ཨ་ནི་རིན་པོ་ཆེ་ངོས་ནས་ཨ་ནི་ཅིག SEE Learning གོང་ས་མཆོག་གི་ཐུགས་ཀྱི་དགོངས་པ་དེ་འདྲའི་ཐོག་ནས་ཨ་ནི་རིན་པོ་ཆེ་ངོས་ནས་ད་བཀའ་སློབ་ཟབ་ཅིང་རྒྱས་པ་ཞིག་ཨ་ནི་ང་རང་མེ་ཡར་ལ་འདུག་ཅིག་གནང་སོང་ཨ་ནི་ཅིག་སྔོན་མ་ཨ་ནི་དེ་སྔ་ཅིག་ཨ་རིའི་ནང་གི་མེ་ཡར་ཁག་ཅིག་ཨ་ནི་གོང་ས་མཆོག་མཇལ་འཕྲད་གནང་བ་དང་མེ་ཡར་ཁག་ཅིག SEE Learning ལ་རྒྱབ་སྐྱོར་ཡོད་པ་དང་ཨ་ནི་འདི་འདྲའི་གི་ཐོག་ནས་ཨ་ནི་བཀའ་སློབ། ཟབ་ཅིང་རྒྱས་པ་ཞིག་མེ་ཡར་ལ་གནང་སོང་ཨ་ནི་དེའི་མེ་ཡར་ཁོ་རང་གི་དེ་ལ་ཡ་ཨ་ནི་གཅིག་མོས་མཐུན་ཡོད་པ་དང་ཨ་ནི་དེ་ལ་ཡ་ཨ་ནི་རྒྱབ་སྐྱོར་ཡོད་ཟེར་དེ་འདྲ་ཞིག་གསུང་གི་འདུག། ད་ག་ནང་བཞིན་ས་གནས་ཀྱི་མཐུན་ཚོགས་ཀྱི་འབྲེལ་ཡོད་དང་ཨ་ནི་གཟའ་མཇུག་སློབ་གྲྭའི་གི་དགེ་ལས་ཚོ་མཇལ་བའི་སྐབས་ལ་ཡང་རིན་པོ་ཆེ་གིས་བཀའ་སློབ་ག་རེ་གནང་ཡོད་པ་ཡིན་ན་དེ་ཅིག་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང།

བས་སོང། ཨ་ད་ནང་གཞོན་སྐྱེས་ད་ཅིག་དམིགས་བསལ་རྒྱན་ཁྱི་གུག་ཏུ་ཨ་ཕ་མ་དང་ཆ་ཚང་ལོག་ལ་ང་ལ་སྐད་ཡིག་དེ་ད་ང་ཚོ་མི་རིགས་ཀྱི་ད་ཅིག་སྲོག་རྩ་ཡིན་དུས་འདི་ཐོག་ནས་ཨ་ནི་བཀའ་སློབ་མང་པོ་ཞེ་པོ་གནང་སོང་འདི་གའི་ད་ཆ་ཚང་ང་ཚོ་མུ་མཐུད་ནས་ཨ་ནི་རེད་ང་ཚོ་གི་བོད་རིགས་སྤྱི་མཐུན་ཚོགས་པའི་གི་གི YouTube དང་དེའི་ཐོག་ནས་གཟིགས་ཡས་ཡོད་རེད། རྩ་བའི་ཀུན་དགའ་ལགས་ཀྱིས་གོང་དུ་ཀུན་བདེ་གླིང་རིན་པོ་ཆེ་མཆོག་ཁུལ་དེ་གི་མཛད་འཕྲིན་བསྐྱངས་གནང་བའི་སྐོར་སྙིང་བསྡུས་ཅིག་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་གནང་སོང་ཡང་ངས་བཀའ་འདྲི་མ་ཞུས་པའི་གི་རིགས་མཛད་འཕྲིན་ག་རེ་བསྐྱངས་གནང་ཡོད་པ་ཡིན་ན་དེ་འདྲས་བསྐྱངས་གནང་ཡོད་པ་ཡིན་ན་དེ་གཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན།
ད་ལྟ་མཛད་འཕྲིན་དེ་ད་རྩ་བའི་ལས་རིམ་ཉིན་མ་ལྔ་བང་བསྒྲིགས་ཡོད་རེད་བང་བསྒྲིགས་ནང་ལ་ད་ནང་གཞོན་སྐྱེས་དང་དགེ་རྒན་དགེ་རྒན་ཚོ་ལ་ང་ཚོའི་བཀའ་སློབ་དེ་འདྲ་སྩལ་གནང་ཡོད་རེད་ཨ་ད་ནང་བཞིན་ད་ནོར་མན་ཏྲེལ་ཀོ་ལེ་ཞི་ནང་ལོགས་ལ་ཡང་གཅིག་ཨ་རི་རང་གི་སློབ་ཕྲུག། ཚོ་ལ་དེ་འདྲའི་ཨི་ད་དེ་རིང། རེས་གཟའ་ཟླ་བ་ཉིན་མོ་དེ་ལ་ཨ་ནི་ཕ་གའི་རྒན་རབས་སློབ་སློབ་ཕྲུག་ཁག་ཅིག་ལ་བསྡུས་བྱས་ནས་ཨ་ནི་ཆུ་ཡི་སྐོར་དང་ཨ་ནི་འཛམ་བུ་གླིང་ཁོར་ཡུག་སྐོར་ལ་བསྡུས་བྱས་བཀའ་སློབ་སྩལ་གནང་རེད་ཨ་ནི་འདི་དཔེ་མི་སྲིད་ཡག་པོ་བྱུང་སོང་བསམ་གྱི་ཡོད། ད་ག་ནང་བཞིན་ད་གཙོ་ཆེ་ཤོས་དེ་ད་ང་རང་ཚོ་གཞོན་སྐྱེས་ཚོ་གི་ད་ཅིག་བོད་པའི་སྐད་དང་རིག་གཞུང་ཨ་ནི་ད་ག་ནང་བཞིན་ཨ་ནི་རྒྱལ་བ་རིན་པོ་ཆེ་གི་ཐུགས་ཀྱི་དགོངས་པ་ཨ་ནི་དེ་གའི་ཐོག་ལ་ང་རང་ཚོས་དངོས་གནས་ཧུར་བརྩོན་བྱེད་དགོས་ཡ་དེ་ད་རིན་པོ་ཆེ་གི་གཙོ་ཆེ་ཤོས་བཀའ་སློབ་དེ་རེད་ཨ་ནི་ང་རང་ཚོ་བོད་མི་ནང་ཁུལ་མཐུན་སྒྲིལ་དགོས་ཀྱི་ཡོད་པ་དང་ཨ་ནི་ཅིག་ང་རང་ཚོ་གི། ཆུང་ས་ཆུང་ས་ལ་དེ་འདྲའི་ང་རང་ཚོའི་གནས་ཚུལ་འདི་འདྲ་ལ་ཡང་ང་ཚོས་ཅིག་བསམ་བློ་བཏང་ནས་དེ་འདྲའི་ཡོང་མི་འོས་ཀི་ཅིག་རྒྱ་ཆེ་ས་ནས་ཅིག་བོད་མི་རིགས་དང་རྒྱལ་ཁབ་དེ་འདྲའི་ཐོག་ནས་ཨ་ནི་བཀའ་སློབ་ཟབ་ཞིང་རྒྱས་པ་གནང་སོང་ཨ་ནི་ང་རང་ཚོ་མི་མང་ཚོ་ཡིན་ནས་དེ་ལ་ཅིག་དངོས་གནས་དྲང་གནས་ཀི་རིན་པོ་ཆེ་ལ་ཡང་ཨ་ནི་དཔེ་དད་པ་དང་ཨ་ནི་ཅིག་བཀའ་སློབ་གནང་བའི་སྐབས་ལ་ཅིག་ད་མི་མང་ལོ་རྒན་པ་རེད་འབྲིང་བ་རེད་མང་པོ་ཅིག་གི་ཅིག་ཤུགས་རྐྱེན་མང་པོ་ཞིག་རག་འདུག་ཨ་ནི་དེ་ཡིན་ཙང་སོ་སོ་རང་ཉིད་ཡིན་ནས་ཅིག་དངོས་གནས་རིན་པོ་ཆེ་དེ་ཕེབས་པ་དེ་ལ་ཅིག་བསོད་ནམས་ཞེ་པོ་ཅིག་བསགས་ཡོད་པ་ཅིག་བརྩི་གི་ཡོད་ཨ་ནི་ད་ལྟ་ད་བརྒྱུད་རིམ་འདི་གི་ཐོག་ནས་རིན་པོ་ཆེ་ལ་ཡང་ཨ་ནི་བཀའ་དྲིན་བླ་མེད་དུ་ཆེ་ཟེར་ནས་ཞུ་ཡ་ཡིན་ད་ས་གནས་དེར་ཕེབས་པ་དེ་ལ་ཞེ་པོ་ཅིག་ཕན་ཐོག་ཆེན་པོ་དང་ཨ་ནི་སོ་སོ་རང་ཉིད་ལ་ཡིན་ནས་ཅིག་དངོས་གནས་རིན་པོ་ཆེ་བཀའ་སློབ་དེ་ད་ང་ཚོ་སྙིང་ལ་བཅངས་ནས་མུ་མཐུད་ནས་ད་ཅིག་ང་ཚོ་བོད་མི་སྤྱི་དོན་གི་ཐོག་ནས་ད་ང་ཚོ་ཅིག་ལས་འགུལ་དེ་འདྲ་ད་མུ་མཐུད་ནས་སྤེལ་དགོས་ཡ་ཅིག་རེད་ཤག་ད་ཅིག་རྩ་དོན་ད་གང་ཅིའི་ཐད་ནས་ད་ང་ཚོ་རིག་གཞུང་ད་དེ་འདྲའི་གང་ཅིའི་ཐད་ནས་ང་རང་ཚོ་ད་བསམ་བློ་གསར་བ་ཞིག་ལར་ནས་ཞུ་དགོས་རེད་ག་ལ་བར་ད་ང་ཚོ་སེམས་ཤུགས་ཆག་ཡ་མི་འདུག། དེ་ག་ང་ཚོ་གཞོན་སྐྱེས་ཚོར་དེ་འདྲའི་གི་ཐོག་ནས་སོ་སོ་རང་ཉིད་ལ་ཡིན་ནས་ཅིག་སེམས་འགུལ་ཞེ་པོ་ཅིག་ཐེབས་སོང་ཞུ་ཡ་ཡིན། ལགས་ལགས་སོ། ཨ་མི་རི་ཀའི་ནུབ་ཀྱི་མི་ནི་སོ་ཏའི་མངའ་སྡེའི་བོད་མི་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མ་ལགས་ད་རེས་དེ། ཉིན་ཤས་གོང་ལ་ཡཱ་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་མི་ནི་སོ་ཏའི་མངའ་ཁུལ་ལ་ཕེབས་ནས་ཆོས་འབྲེལ་དང་ཨ་ནི་ཡཱ་གཞུང་འབྲེལ་གྱི་ཐོག་ནས་ད་གྲོང་ཁྱེར་སྤྱི་ཁྱབ་པ་དང་ཨ་ནི་ད་ག་ནང་བཞིན་མཐོ་སློབ་ལ་སློབ་ཕྲུག་ཚོ་མཇལ་འཕྲད་གནང་ནས་བཀའ་སློབ་གནང་པ་དང་དེ་འདྲའི་སྐོར་ལ་ཡང་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་སོང། དུས་ཚོད་བཏོན་གནང་པར་སླར་ཡང་ཐུགས་རྗེ་གནང་ཞུ་གི་ཡིན། ཐུགས་རྗེ་ཆེ། བཅར་འདྲིའི་ལེ་ཚན་ནང་ཉི་ཧོང་གི་ཛེན་ནང་པའི་ཆོས་བརྒྱུད་འཛིན་པའི་དགོན་ཁག་དགུའི་སྐུ་ཚབ་ཚོགས་ཆུང་ཞིག་གིས་བོད་དོན་རྒྱབ་སྐྱོར་གྱི་དོན་ཚན་བདུན་འཁོད་པའི་བསྒྲགས་གཏམ་ཞིག་སྤེལ་བའི་ནང་དོན་སྐོར་དེ་བཞིན་ཉི་ཧོང་མི་མང་དང་གྲོས་ཚོགས་ཀྱི་ངོས་ནས་བོད་དོན་ཐོག་རྒྱབ་སྐྱོར་གང་འདྲ་ཡོད་མེད་སོགས་ཀྱི་ཐད་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་ཉིན་ཉི་ཧོང་གི་ཛེན་ནང་པའི་ཆོས་བརྒྱུད་འཛིན་པའི་ཇོ་རན་ཤི་དགོན་པའི་དགེ་འདུན་པ་ཧ་ཡ་ཤི་སུའུ་ལགས་ཀྱིས་དབུ་ཁྲིད་པའི་རྒྱལ་ས་ཀྲོག་ཀྱུ་དང་ནཱ་ཁ་ནོ་ཨི་ར་ཝོ་ཀི་མངའ་ཁུལ་གྱི་དགོན་ཁག་དགུའི་སྐུ་ཚབ་ཚོགས་ཆུང་ཞིག་ཉི་ཧོང་དོན་གཅོད་ལས་ཁང་དུ་ཆེད་ཕེབས་དོན་ཚན་བདུན་འཁོད་པའི་བསྒྲགས་གཏམ་ཞིག་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་གནང་བའི་ནང་རྒྱ་ནག་གཞུང་གིས་བོད་མིའི་ཆོས་དད་རང་དབང་ལ་ཐེ་ཇུས་བྱེད་པ་ནི་བཟང་སྤྱོད་དང་འགལ་བ་ཞིག་ཡིན་པ་མ་ཟད་རྒྱལ་སྤྱིའི་ནང་པ་ཡོངས་ནས་ངོས་ལེན་བྱེད་ཐབས་བྲལ་བོད་དང་བོད་མིའི་ཆོས་དད་རང་དབང་གི་ཆེད་འཐབ་རྩོད་བྱ་རྒྱུ་དེ་ཁོང་རྣམ་པའི་ལས་འགན་ཡིན་ཞེས་གསུངས། གཞན་ཡང་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམས་ནས་རྒྱ་ནག་གཞུང་གིས་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་གནང་ཕྱོགས་ལ་ཆོས་ཕྱོགས་ཀྱི་རྣམ་གཞག་སྤྱི་དང་ཡང་སྒོས་སུ་སྐྱེ་བ་སྔ་ཕྱིའི་སྐོར་གང་ཡང་མི་ཤེས་པའི་རྒྱ་ནག་དམར་ཤོག་ཚོགས་པས་ཐེ་བྱུས་བྱེད་བཞིན་པ་དེར་ངོས་ལེན་བྱེད་ཐབས་མེད་ཞེས་གསུངས་བཞག། ཞིབ་གསལ་འདིའི་ཐད་ལ་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་ཞལ་པར་ཐོག་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨ་ནི་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ང་ཚོའི་བཅར་འདྲིའི་ལེ་ཚན་ནང་ཕེབས་པར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ལགས། ཨེ་ནི་ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་ཉིན་ཁ་ལ་ཉི་ཧོང་གི་སོ་ཏོ་ཆོས་བརྒྱུད་ཀྱི་དགོན་ཁག་ཁག་ཅིག་གི་དགེ་འདུན་པའི་སྐུ་ཚབ་ཚོགས་ཆུང་ཞིག་ཨེ་ནི་ཉི་ཧོང་དོན་གཅོད་ནང་དུ་ཆེད་བཅར་ཞུས་ནས་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་བ་དང་ཨེ་ནི་ཆོས་དད་རང་དབང་ལ་ཐེ་ཇུས་བྱ་བཞིན་པ་སོགས་ལ་རྒྱ་ནག་གཞུང་ལ་ཨེ་ནི་འབོད་སྐུལ་དོན་ཚན་ཁག་ཅིག་འཁོད་པའི་བསྒྲགས་གཏམ་ཞིག་ཀྱང

ཅིག་དོ་སྣང་བྱེད་མཁན་འདི་འདྲ་ག་ལ་དགོས་སླེབས་བསྡད་ཀྱི་འདུག།
ལགས་འོང། དེའི་འཛིན་པ་དང་འདས་ཀྱི་དགོན་པ་དེ་ག་ཡིན་པ་རེད་ཟེར་ན་འདི་རེད་ད་དགོན་པ་ཁོ་ཚོས་ཀྱི་ཉི་ཧོང་ལ་ཡིན་པ་རེད་ཟེར་ན། ཆོས་ལུགས་ཀྱི་དགོན་པ་འདི་འདྲ་ད་ག་བོད་པ་ཡིན་པ་རེད་ཟེར་ན་ང་ཚོས་ཆོས་ལུགས་ལྔ་ལབ་དགོས་ཀྱི་ཡོད་རེད་བ་དེ་ཡིན་པ་རེད་ཟེར་ན་བཅུ་གསུམ་བཅུ་བཞི་ཙམ་ཡོད་རེད། ལགས་འོང། ལགས་འོང། ད་སྐུ་ཞབས་ཚོ་མང་ཆེ་ཕེབས་པ་དེ་འདི་རེད་ཤག་ཛེན་བུ་དི་ཟམ་གྱི་ཡ་ད་སོ་ཏོ་ཤུ་ཀྱི་ཁོ་ཚོ་ཨ་ཚོགས་ཀྱི་དགོན་པ་ཁག་དགུ་ཙམ་ཞིག་འདུག་དེའི་ནང་ལོགས་ལ་གཙོ་བོ་དེ་ཡ་ད་ང་ཚོས་ཧ་ཡ་ཤི་སེན་སེ་ལབ་བྱས་ཕྱི་ནང་བོད་ལ་ཁོ་རང་སྐྱབས་མགོན་རིན་པོ་ཆེ་ཚར་གཅིག་གཉིས་མཇལ་ཡོད་རེད་བོད་འབུར་དད་པ་ཡང་ཆེན་པོ་ཞིག་ཡོད་རེད། ཁོ་རང་ཚོ་འཛོམས་བྱས་ཁོ་རང་ཚོས་ལབ་ཡ་བྱས་ན་ད་དེ་བོད་ནང་ལོགས་ལ་དེ་འདྲའི་ཉིས་སྟོང་ཉི་ཤུ་རྩ་གཅིག་ནང་ལོགས་ཡིན་པར་ན་དེ་འདྲའི་སངས་རྒྱས་སྐུ་བརྙན་ཆེན་པོ་དེ་འདྲ་གཏོར་བཤིག་བཏང་ཡོད་རེད་ཨ་ནི་མ་ནི་འཁོར་ལོ་དེ་འདྲ་མེད་པ་བཟོས་ཡོད་རེད་དེ་ཡིན་དུས་བསམ་པ་རང་དབང་ལ་ཡོད་པའི་ཨ་ནི་མི་ཚོས་ཡིན་པ་རེད་ཟེར་ན་དེ་ཚོ་ལ་བྱིན་གྱིས་མི་བྱེད་རྒྱ་ནག་ལ་དེ་འགྲིག་གི་མ་རེད་ཟེར་ལབ་དགོས་ཀྱི་འདུག

བོད་དང་ཉི་ཧོང་དང་རྒྱ་གར་དང་པ་ཀི་སི་ཐན་དང་ཉི་མ་འདི་ས་ཆ་མང་པོ་ཞིག་ལ་ཐའི་ལན་དང་སི་རི་ལང་ཀ་འདི་དར་བསྡད་ཡོད་རེད་ཡིན་ནའི་ང་ཚོའི་སྟོན་པ་འདི་དགེ་རྒན་འདི་ཤཱ་ཀྱ་མུ་ནི་ཁོ་རང་གཅིག་པོ་ཞིག་རེད་དེའི་སྐུ་བརྙན་འདི་ལ་ག་པར་ལ་གཏོར་བཤིག་ཅིག་བཏང་གི་ཡོད་པ་རེད་ན་ང་ཚོ་དགོན་པ་ཚང་མས་ཀྱི་སྐད་རྒྱག་པ་ཞིག་རེད་དེ་མི་ཚང་མ་འཛམ་བུ་གླིང་གི་སྤྱི་ཚོགས་ཐོག་ནས་པ་ནས་དོ་སྣང་ཅིག་བྱེད་དགོས་ཀྱི་འདུག་བྱས་རྗེས་དེ་ང་ཚོའི་འདུག་བྱེད་བསྒྲགས་གཏམ་དེ་དཔེ་ཡིན་ཟེར་དེ་ཟེར་གྱི་འདུག་ལགས་འོ་དེ་རེད་བྱས་རྗེས་ཁོང་ཚོ་ལས་ཁུངས་ལ་བཅར་རྗེས་བོད་པ་ཚོ་ལ་གདུང་སེམས་མཉམ་བསྐྱེད་དང་ཨན་རྒྱ་ནག་ལ་བྱེད་སྟངས་དེ་ཚོ་གཅིག་ཏུ་མཚམས་འཇོག་བྱེད་དགོས་རེད་ཟེར་བའི་གིས་བསྒྲགས་གཏམ་དེ་སྤེལ་བཞག་སོང། ལགས་ལགས་སོ་སྐུ་ངོ་ད་ཅིག་ཁོ་རང་ཚོ་གི་བསྒྲགས་གཏམ་གི་ངོ་བཤུས་དེ་ཡང་ཅིག་ཕ་གིའི་ཉི་འོང་ན་ཡོད་པའི་རྒྱ་ནག་གཞུང་ཚབ་ཁང་ལ་ཅིག་སྤྲད་ཐུབ་པ་དེ་འདྲའི་བྱུང་ཡོད་ན་ག་འདྲ་ཡིན་ན་ལགས། འདིའི་སྐོར་ལ་ནི་དམིགས་བསལ་སྐད་ཆ་གང་ཡང་བྱུང་མ་སོང་ཨན་དེ་ཁོ་རང་ཚོ་འདི་བྱས་ཨན་ཉི་འོང་གིས་ད་ལྟ་ཁོ་རང་ཚོ་ལ་བས་ན་ད་ལྟའི་དེ་གོམ་པ་དགུ་ཁག་འགོ་འཛུགས་ཀྱི་ཡོད་རེད་དེ་ཡིན་ན་ཡིན་དང་དོད་འདིའི་ནང་ལོགས་ལ་ནི་རྗེས་ལ་བུ་སྡེ་འདིའི་རིགས་འདི་བྱས་བྱས་མང་རུ་གཏང་ཡས་ཀྱི་ཐབས་ཤིག་འདུག་ཅེས་ཡོད་ཅེས་དེ་ཟེར་གྱི་འདུག་ད་འདིའི་ནང་ལོགས་བསྒྲགས་གཏམ་འདི་ལ་དོན་ཚན་གྱི་ནང་ལོགས་བདུན་ནང་ནས་གལ་ཆེ་དྲགས་པ་གཅིག་ག་རེ་ལབ་ཡོད་རེད་ཟེར་ན། གཅིག་རྒྱ་ནག་ཁོ་རང་གི་ནི་གཅིག་བཅའ་ཁྲིམས་ནང་ལོགས་ལ་ནི་གྲངས་ཉུང་མི་རིགས་ལ་ནི་སོ་སོའི་སྐད་དང་རིག་གཞུང་དང་རང་སྐྱོང་ལྗོངས་ཀྱི་ཐོབ་ཐང་ཡོད་ཞེས་ལབ་ཡོད་རེད་ཡིན་ན་བོད་པ་ལ་འདི་མི་འདུག་འདི་སྤྲད་དགོས་ཀྱི་འདུག་ཞེས་ནི་ལབ་ཡོད་རེད། དེ་ནས་ཡང་ད་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་ལྷག་པར་དུ་ནི་བོད་པའི་བླ་ཆེན་གྱི་ཡང་སྲིད་ཐེ་བྱུས་ནི་འདེམས་ཡས་ཀྱི་དེ་ལ་ཐེ་བྱུས་བྱས་དང་སྐྱབས་མགོན་རིན་པོ་ཆེ་ཡང་སྲིད་ལ་ཐེ་བྱུས་བྱས་ཏེ་རྒྱ་ནག་གི་ཡང་འདི་དམར་ཤོག་ཚོགས་པ་འདི་ཆོས་ལ་དད་པ་མ་བྱེད་མཁན་གཅིག་གི་ནི་ཅིག་དེ་འདྲས་ཀྱི་ནང་ལ་ཐེ་བྱུས་བྱས་པ་རེད་ན་ཁྱད་མཚར་ཆེན་པོ་ཞིག་རང་རེད་དེ་བྱས་པ་རེད་ན་ང་ཚོས་ཁྱོན་ནས་རང་ངོས་ལེན་ཡས་ཞིག་མ་རེད་དེ་རྒྱ་ནག་གིས་ལམ་སང་ཅིག་མཚམས་འཇོག་བྱས་དགོས་ཀྱི་འདུག་ལྷག་པར་དུ་པན་ཆེན་རིན་པོ་ཆེ་ཡང་སྲིད་ཡས་ད་ལྟ་གར་སོང་ཆ་མེད་ཆགས་བསྡད་ཡོད་རེད་དེ་གང་ཐུབ་གང་མགྱོགས་ཅིག་བྱས་ཏེ་འཛམ་བུ་གླིང་ལ་གསལ་བསྒྲགས་བྱས་དགོས་ཀྱི་འདུག་ཁོ་རང་གློད་གྲོལ་བཏང་དགོས་ཀྱི་འདུག་ཅེས

ལགས་ལགས་སོ་སྐུ་ངོ་མཐའ་མ་དེ་བཀའ་འདྲི་ཞུ་བ་ལ་ད་ལྟ་ཉི་འོང་གྲོས་ཚོགས་ཐོག་ནས་ད་ལྟ་བར་དུ་ཅིག་ཚོགས་མི་མང་པོ་ཞིག་གཅིག་གི་ཐོག་ནས་ཅིག་བོད་དོན་ཐོག་ལ་རྒྱབ་སྐྱོར་གནང་གི་ཡོད་པ་དང་ད་ལྟའི་ཆ་ལ་ཅིག་ཡང་ད་གྲོས་ཚོགས་ཚོགས་མི་གི་ཐོག་ནས་ཅིག་ད་བོད་དོན་ལ་གཟིགས་ཕྱོགས་རེད་འདི་འདྲའི་ཐོག་ལ་ག་འདྲ་རང་ཅིག་ཡོད་པ་ཡིན་ན་ལགས། རེད་གྲོས་ཚོགས་འཐུས་མི་ཐོག་ལ་ཡིན་པ་རེད་ན་ད་སྔོན་མ་དང་འདི་འདྲ་བསྡུར་བ་རེད་ན་དེང་སང་གྲོས་ཚོགས་འཐུས་མི་མང་པོ་ཅིག་གི་བོད་དོན་སྐོར་ལ་དོ་སྣང་ཤུགས་ཆེན་པོ་ཞིག་བྱས་བསྡད་ཀྱི་ཡོད་རེད་ད་དེ་ཡང་རྒྱུ་མཚན་ཁོ་རང་ཚོ་ག་རེ་ལབ་ཀྱི་ཡོད་རེད་ཟེར་ན་ད་ཉི་འོང་གི་གྲོས་ཚོགས་འཐུས་མི་ཚོ་ཡིན་པ་རེད་ན་སྔོན་མ་དང་མ་འདྲ་བའི་ཀྱི་ད་ང་ཚོ་ཕྱི་ཕྱི་ལོགས་ཀྱི་རྒྱལ་སྤྱིའི་རྒྱལ་ཁབ་ཀྱི་འགྲོ་བ་མིའི་ཐོབ་ཐང་རེད་འདི་འདྲས་ལ་དོ་སྣང་ཤུགས་ཆེན་པོ་བྱེད་འགོ་བཙུགས་ཤག་དེའི་དཔེར་ཆ་བཞག་ན་བོད་དོན་རེད་ཡུ་གུར་གྱི་དཀའ་ངལ་འདི་རེད་ཐའི་ཝན་དཀའ་ངལ་འདི་རེད་དེ་ཧོང་ཀོང་དཀའ་ངལ་འདི་འདྲས་ནང་ལོགས་ལ་ཁོང་ཚོས་ཀྱི་དེང་སང་ལས་འགུལ་མང་པོ་ཞིག་འདི་བྱས་བསྡད་ཡོད་རེད་ད་ཡང་དུ་བོད་དོན་རྒྱབ་སྐྱོར་ཚོགས་པ་ཡིན་པ་རེད་ང་ཚོའི་འདི་ལ་མང་ཤོས་བརྒྱ་དང་ལྷག་ཙམ་ཡོད་རེད་གྲོས་ཚོགས་མི་འདི་ད་ཁོ་རང་ཚོའི་ཀྱི་ཐོག་ནས་ཡིན་པ་རེད་ཟླ་ཉིན་ལོ་ལ་ད་ག་ཚད་གྲོས་ཚོགས་གོང་འོག་གཉིས་ཆར་ཐོག་ནས་ད་ཡུ་གུར་བོད་གཉིས་གཅིག་གིས་ཧོང་ཀོང་དང་ཨ་ནི་ལྷོ་སོག་པོའི་ནང་ལོགས་ལ་རྒྱ་ནག་གི་རྡོག་རོལ་བཏང་ཕྱོགས་འདི་ལ་ཁོང་ཚོས་ཀྱིས་ད་ལྟ་བར་དུ་དེ་འདྲ་བྱུང་ཡོད་མ་རེད་གྲོས་ཚོགས་རང་རང་ནང་ལོགས་ལ་རྒྱ་ནག་ལ་བལྟས་འདི་བྱས་ན་འགྲིག་གི་མི་འདུག་ཟེར་བྱས་གྲོས་ཆོད་དེ་འདྲ་བཞག་འདུག་ཐུབ་པ་བྱུང་ཡོད་རེད་པ། དེ་བྱུང་ཡོད་རེད་དེའི་སྒང་ལ་ད་སྟབས་མ་ལེགས་པ་ཞིག་ཟླ་ཉིན་ལོ་ལ་ཨ་བྷེ་ཤིན་ཛོ་ལགས་ཁོ་རང་ཐུགས་སྲས་འདས་གྲོངས་ཕྱིན་རྗེས་གཞན་ཨ་ཕའི་ཆུ་མཛོད་ལ་ཡོད་དུས་བཙན་པོ་བོད་དོན་ཐོག་ལ་ཡིན་པར་རིག་ན་རེད་ཡིན་ང་ཚོ་ཞིང་པ་ཐོག་ལ་འགྲོ་བ་མིའི་ཐོབ་ཐང་དང་ཆོས་དོན་རང་དབང་ཐོག་ལ་ཡིན་པར་རིག་ན་ཚང་མས་ཀྱི་དོ་སྣང་ཤུགས་ཆེན་པོ་ཞིག་བྱས་བསྡད་ཡོད་རེད་ལོ།
བློ་བློ་སེམས་ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་བཀའ་དྲིན་ཆེ་ཐུགས་རྗེ་གནང་ལགས། ལགས་སོ་ལགས་སོ། ད་དུང་ཉི་ཧོང་གི་ཛེན་ནང་པའི་ཆོས་བརྒྱུད་འཛིན་པའི་དགེ་འདུན་པའི་སྡེ་ཁག་དགུའི་སྐུ་ཚབ་ཚོགས་ཆུང་ནས་སྤེལ་བའི་དོན་ཚན་བདུན་འཁོད་པའི་བསྒྲགས་གཏམ་དེའི་ནང་རྒྱ་ནག་གཞུང་གི་ངོས་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དོན་ཚན་བཞི་པའི་དགོངས་དོན་བོད་མི་རྣམས་ལ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་གི་ཁེ་དབང་སྤྲོད་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་དང་དེ་བཞིན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རང་སྐྱོང་དང་མི་རིགས་ས་གནས་དང་འབྲེལ་བའི་ཁྲིམས་ཡིག་དོན་ཚན་བཅུ་དང་བཅུ་གཅིག་ནང་གྲངས་ཉུང་མི་རིགས་ཀྱི་སྐད་དང་ཆོས་ལུགས་རང་དབང་སྐོར་གསལ་བ་དེ་དངོས་སུ་ལག་བསྟར་བྱས་ནས་བོད་མིར་ཆོས་དད་རང་དབང་སྤྲོད་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་དང་ཡང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་བོད་ཀྱི་སྐད་དང་རིག་གཞུང་ངོ་བོ་བཅས་པ་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་བྱུས་ལ་ང་ཚོས་སྐྱོན་བརྗོད་བྱ་རྒྱུ་ཡིན་ཞེས་པ་སོགས་ཀྱང་འཁོད་ཡོད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་ཉེ་ཆར་རྒྱ་གར་གྱི་བདེ་སྲུང་བློན་ཆེན་སྐུ་ཞབས Rajnath Singh མཆོག་གིས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་འཕགས་བོད་གཉིས་ཀྱི་ས་མཚམས་ཀྱི་རྒྱ་གར་མངའ་སྡེ་ཁག་དང། རྒྱ་གར་གཞུང་གིས་ཐད་ཀར་འཛིན་སྐྱོང་གནང་བའི་ས་གནས་ཁག་བཅུ་གཅིག་ནང་གཞི་རྒྱ་ཆེ་བའི་འཛུགས་སྐྲུན་ལས་གཞི་དགུ་བཅུ་དབུ་འབྱེད་གནང་བ་དེའི་སྐོར་ཉམས་ཞིབ་མི་སྣ་སོགས་ལ་འདི་གའི་གསར་འགོད་པ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུ་ཡོད་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས། ད་ལྟ་གོང་དུ་ངོ་སྤྲོད་གནང་བ་བཞིན་རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་རྗེས་འདས་པའི་ལོ་བཅུ་ཕྲག་ཁ་ཤས་རིང་ས་མཚམས་ཁུལ་ལ་གྲོང་སྡེ་གསར་བཟོ་སོགས་རྨང་གཞིའི་འཛུགས་སྐྲུན་གྱི་ལས་གཞི་ཁག་སྤེལ་དང་སྤེལ་མུས་ཁག་ལ་རྒྱ་གར་གྱིས་ཁ་གཏད་གདོང་ལེན་གནང་ཕྱིར་དང་རྒྱ་གར་གྱི་བདེ་འཇགས་སྲུང་སྐྱོབ་ཆེད་དུ་ཉེ་དུས་རྒྱ་གར་གྱི་བདེ་སྲུང་བློན་ཆེན་མཆོག་གིས་འཕགས་བོད་གཉིས་ཀྱི་ས་མཚམས་ཤར་ཨ་རུ་ནཱ་ཅལ་མངའ་སྡེའམ་མོན་ཡུལ་ནས་ནུབ་ལ་དྭགས་བཅས་པའི་འཕགས་བོད་གཉིས་ཀྱི་ས་མཚམས་ཁུལ་ལ

རྒྱ་གར་གསར་པའི་རྒྱུན་གཏན་གསར་པ་ཞིག་ཆགས་ཡོད་པར་ཁོང་གིས་ངོས་འཛིན་གནང་གི་ཡོད་སྐོར་གསུངས་ནས་དེའི་དཔེ་མཚོན་དུ་ཉེ་དུས་རྒྱ་གར་གྱི་ཨི་སི་རོ་ཞེས་པའི་མཁའ་དབྱིངས་ལས་ཁང་གིས་ཟླ་བའི་གྲོང་ཁྱེར་གྱི་ལྷོ་ཕྱོགས་ཁུལ་ལ་ཅཱན་ཏར་ཡཱན་གསུམ་པ་ཞེས་པའི་མཁའ་གྲུ་ལམ་ལྷོངས་ལྡན་པའི་སྒོ་ནས་བཏང་སྟེ་རྒྱ་གར་གྱི་རྒྱལ་དར་ཟླ་བའི་གྲོང་ཁྱེར་ནང་བསྒྲེངས་ཚུགས་ཐུབ་སྐོར་སོགས་ཀྱི་ལོ་རྒྱུས་ཁག་གསུངས་འདུག།
ཀྱིས་ཨ་བྷི་ཧཱལ་མེ་ཧི་ཨི་སི་རོ་ནེ་ཤིའུ་ཤཀ་ཏི་པོའིན་པར་ས་ཕལ་ལེན་ཏིང་ཀ་ར་ཀར། चांद पर भी भारत का झंडा गाड़ दिया།
གཞི་རྒྱ་ཆེ་བའི་ལས་གཞི་དགུ་བཅུ་དབུ་འབྱེད་གནང་བ་ཁག་ལ་ཧིན་སྒོར་ཀོ་རོར་ཉིས་སྟོང་དགུ་བརྒྱ་ལྷག་འགྲོ་གྲོན་བཏང་ཡོད་པ་དང་རྨང་གཞིའི་འཛུགས་སྐྲུན་གྱི་ལས་གཞི་དེ་དག་རྒྱ་གར་གྱི་མངའ་སྡེ་དང་དབུས་གཞུང་གིས་ཐད་ཀར་འཛིན་སྐྱོང་བྱས་པ་བཅས་ཁྱོན་བསྡོམས་ས་གནས་བཅུ་གཅིག་ཚུད་ཡོད་པ་དང་དེ་དག་ནང་ལམ་དང་ལམ་ཆེན་ཉི་ཤུ་རྩ་གཉིས་དང་ཟམ་པ་དྲུག་ཅུ་རེ་གསུམ་ཕུག་ལམ་གཅིག་གནམ་གྲུའི་འབབ་ཐང་གསར་པ་གཉིས། ཐད་འཕུར་གནམ་གྲུའི་འབབ་ཚུགས་གསར་པ་གཉིས་བཅས་འཛུགས་སྐྲུན་གནང་འཆར་འདུག། དེ་ཚོའི་ནང་ནས་ཀྱང་ལས་གཞི་སུམ་ཅུ་སོ་དྲུག་རྒྱ་གར་བྱང་ཤར Arunachal མངའ་སྡེའམ་མོན་ཡུལ་ནང་དང་ལས་གཞི་ཉི་ཤུ་རྩ་དྲུག་ལ་དྭགས་ནང་ལས་གཞི་བཅུ་གཅིག Jammu དང Kashmir མངའ་སྡེའི་ནང་དང་ལས་གཞི་ལྔ Mizoram མངའ་སྡེ་དང་ལས་གཞི་གསུམ Himachal མངའ་སྡེའི་ནང་དང།

ཡང་གོང་ཞུས་ལས་གཞི་ཁག་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་བདེ་སྲུང་བློན་ཆེན Raj Nath Singh མཆོག་གིས་རྒྱ་ནག་གཞུང་གིས་ལོ་ཤས་ནས་རྒྱ་དཀར་ནག་གཉིས་ཀྱི་མཐའ་མཚམས་ཉེ་འགྲམ་དུ་འབྱོར་འབྲིང་གྲོང་ཚོ་གཙོས་དམག་དོན་ལས་གཞི་རྒྱ་སྐྱེད་མྱུར་ཚད་མགྱོགས་པོའི་ཐོག་ནས་འཛུགས་སྐྲུན་བྱེད་བཞིན་ཡོད་པར་མངོན་གསལ་བཏོན་ནས་རྒྱ་གར་གཞུང་གིས་ཀྱང་ས་མཚམས་ཀྱི་ཉེན་སྲུང་ལས་གཞི་དེ་དག་གལ་ཆེར་བརྩི་གནང་བ་དང་ལྷག་པར་དུ་ལས་གཞི་དེ་དག་གིས་དམག་འཐབ་ཀྱི་ལས་དོན་གཙོས་མཐའ་མཚམས་ཁུལ་ལ་གནས་པའི་མི་དམངས་ཀྱི་བདེ་དོན་དང་དཔལ་འབྱོར་ཡར་རྒྱས་ཀྱང་མགྱོགས་ཚད་མྱུར་པོའི་ཐོག་ནས་འཕེལ་རྒྱས་འགྲོ་རྒྱུར་ཕན་ཐོགས་ཡོད་སྐོར་གསུངས་འདུག་ཡང་ཁོང་གིས་རྒྱ་དཀར་ནག་གཉིས་བར་རྩོད་རྙོག་ཆེ་བའི་ལ་དྭགས་ཤར་ཕྱོགས་ཁུལ་ལ་དབྱར་དགུན་མེད་པར་འགྲུལ་བཞུད་གནང་ཐུབ་པའི་གནས་སྟངས་ཤིག་བསྐྲུན་ཐབས་ཆེད།

ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བཅུ་པའི་ནང་རྒྱང་ཐག་ཀི་ལོ་མི་ཀྲར་ལྔ་བརྒྱ་བྱས་པའི་ནི་ཅུ་ཕུའུ་ཕུག་ལམ་གསར་བཟོའི་ལས་གཞི་དབུ་འབྱེད་གནང་བ་དང་ད་ལྟ་ལོ་གསུམ་མ་ཕྱིན་གོང་ནས་ཕུག་ལམ་དེ་གསར་བཟོ་ལེགས་གྲུབ་ཟིན་སྐོར་བསྔགས་བརྗོད་གནང་འདུག། རྒྱ་གར་གྱི་ཧི་མ་ལའི་རི་རྒྱུད་ཁུལ་གྱི་མཐའ་མཚམས་ས་ཁུལ་ཁག་ལ་འཛུགས་སྐྲུན་གྱི་ལས་གཞི་མང་པོ་སྤེལ་རྒྱུའི་དབུ་འབྱེད་གནང་བ་དེའི་གལ་གནད་དམ་ཡང་ན་ཤུགས་རྐྱེན་ཇི་ཐེབས་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་རྗེ་གཞུང་ཚེ་དབང་རྡོ་རྗེ་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ཉེ་བའི་ཆར་ལ་ཡ་ད་རྒྱ་གར་གྱི་ད་ཧི་མ་ལ་ཡ་མཐའ་མཚམས་ས་ཁུལ་ནང་ལོ་ལ་ཡར་འཛུགས་སྐྲུན་གྱི་རྣམ་གྲངས་དགུ་བཅུ་ལྷག་ཙམ་ཅིག་ཨ་ནི་ད་གཅིག་འཛུགས་སྐྲུན་བྱེད་ཡ་གི་ཅིག་ལས་འཆར་ཅིག་གི་འགྲེལ་བཤད་ཅིག་བརྒྱབ་བཞག་ཡོད་རེད་མང་པོ་ཅིག་ནི་ཚར་ཟིན་པ་ཅིག་ཆགས་བསྡད་ཡོད་རེད་མང་པོ་ཅིག་ནི་ཚར་རྒྱུ་རེད་ད་གཙོ་བོ་འདི་ད་འདི་འདི་གི་ད་ཤུགས་རྐྱེན་འདིས་ད་ང་ཚོ་དོན་ཚན་གསུམ་གྱི་ཐོག་ནས་ང་ཚོ་མ་ཅིག་ཞུས་པ་ཡིན་པ་ཡིན་ན་ད་དང་པོ་དེ་ཡིན་པ་ཡིན་ན་ད་ད་དམིགས་བསལ་གྱི་ཉིས་སྟོང་བཅུ་བདུན་ནས་བྱས་རྒྱ་ནག་གིས་བོད་ཀྱི་མཐའ་མཚམས་ས་ཁུལ་ཁག་ནང་ལོ་ལ་ཡ་མཐའ་མཚམས་འབྱོར་འབྲིང་གྲོང་ཚོ་ཡིན་བྱས་ནས་གང་ལྟར་ད་ཅིག་ཉིས་སྟོང་བཅུ་བདུན་ནས་དེ་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་བར་དུ་ལ་ཡ་ད་དྲུག་བརྒྱ་ཉི་ཤུ་རྩ་བཞི་ལྷག་ཙམ་ཅིག་བརྒྱབ་བཞག་ཡོད་རེད། མཐའ་མཚམས་འབྱོར་འབྲིང་གྲོང་ཚོ་དེ་ཚོ་ཡིན་པ་ཡིན་ན་ཨ་ནི་འཐབ་ཇུས་གནད་འགག་ཡོད་པའི་གི་ས་ཆ་རེད་ད་ག་ནང་བཞིན་གྱི་ཨ་ནི་ས་ཆ་གལ་གནད་ཆེ་དེ་ཚོ་ཤ་སྟག་ལ་རྒྱབ་ཡོད་དུས་ཙམ་པ་ལ་ཡང་འདི་ཚོ་ཨ་ནི་ཅིག་མ་འོངས་པ་ལ་ཡང་ཨ་ནི་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཨ་ནི་སོ་ལྟ་བྱེད་ཡག་ད་ཨ་ནི་ད་ག་ནང་བཞིན་གྱི་རྩོད་རྙོག་ཡོད་པའི་ས་ཁུལ་ཁག་ནང་ལོགས་ལ་ཡང་ཨ་ནི་ཅིག་ག་ལེ་ག་ལེ། ས་ཆའི་ཐོག་ནས་ཨ་ནེ་ཅིག་དབང་འཛིན་བྱེད་ཡ་དེ་འདྲའི་གི་ད་གནས་བབ་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡ་འདི་དང་འབྲེལ་བ་ཡོད་པའི་ཀྱི་ཐོག་ནས་ཨ་ནེ་རྒྱ་གར་ངོས་ནས་ཅིག་ཧི་མ་ལ་ཡ་མཐའ་མཚམས་ས་ཁུལ་ནང་ལོགས་ལ་ཡ་གྲ་སྒྲིག་གནང་ཡ་དེ་ཨ་ནེ་སྐབས་དེ་དུས་ལ་ཡ་བབས་ཡོད་དུས་ཙམ་པ་ལ་ཡ་དེ་འདྲ་བྱས་ནས་ཨ་ནེ་གནད་དོན་ཅིག་ཆགས་ཀྱི་འདུག་གནད་དོན་གཉིས་པ་འདི་ཆ་བཞག་པ་ཡིན་པ་ཡིན་ན་ད་སྤྱིར་བཏང་ད་རྒྱ་གར་གྱི་ཨ་ནེ་དེ་རིང་སང་ཅིག་ཧི་མ་ལ་ཡ་མཐའ་མཚམས་ས་ཁུལ་ནང་ལོགས་ལ་ཡ་ཨ་ནེ་འཛུགས་སྐྲུན་རྒྱ་སྐྱེད་གནང་ཡ་དེ་ཨ་ནེ་ཤུགས་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡ། དེའི་རྣམ་གྲངས་ཀྱི་ཐོག་ནས་ད་ལྟའི་གི་འཛུགས་སྐྲུན་ནང་ལོགས་ལ་ཡར་ཆ་བཞག་པ་ཡིན་ན་ལམ་བཟོ་རེད། གནམ་ཐང་རྒྱབ་ཡ་རེད། ཕུག་ལམ་རྒྱབ་ཡ་དང་དེ་ཚོ་ཚང་མ་ལོ་གཅིག་རྒྱ་གར་གྱི་བདེ་སྲུང་དང་འབྲེལ་བ་ཡོད་རེད་ད་ག་ནང་བཞིན་གྱི་བརྟན་ལྷིང་དང་འབྲེལ་བ་ཡོད་རེད་འཐབ་ཇུས་དང་འབྲེལ་བ་ཡོད་རེད་དེ་གཅིག་རྒྱ་གར་དེ་ད་ལྟའི་ཆ་ལ་ཡང་ཨེ་ཤི་ཡ་ནང་ལོགས་ལ་ཡང་ཧ་ཅང་གི་ཡར་རྒྱས་མངོན་གསལ་དོད་པོ་འགྲོ་བའི་ལུང་པ་གཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་དེ་འདྲའི་གི་ཐོག་ནས་སོ་སོ་སོ་སོའི་གི་ཅིག།

བརྒྱུད་རིམ་གྱི་ཐོག་ནས་ཨ་ནི་རྒྱ་ནག་གི་རྒྱ་སྐྱེད་རིང་ལུགས་དེ་ཧི་མ་ལ་ཡ་གི་ས་ཁུལ་ནང་ལོགས་རེད་ད་ག་ནང་བཞིན་གྱི་ཨ་ནི་ལྷོ་ཨེ་ཤི་ཡའི་ནང་ལོགས་ལ་ཡ་སླེབས་ཀྱི་ཡོད་པ་དེ་མངོན་གསལ་དོད་པོ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཧི་མ་ལ་ཡ་ས་ཁུལ་གྱི་རྒྱ་གར་གྱི་ཁྱབ་ཁོངས་ཡིན་པའི་ཧི་མ་ལ་ཡ་ས་ཁུལ་ནང་ལོགས་ལ་ཡ་ཨ་ནི་ཅིག་འཛུགས་སྐྲུན་གྱི་གནས་སྟངས་རེད་མི་གི་འཚོ་བའི་གནས་བབ་ཡིན་པ་ཡིན་ནའི་རེད་ཁོར་ཡུག་ཡིན་པ་ཡིན་ནའི་རེད་གང་ལྟར་འདི་འདྲའི་ཐོག་ལ་ཡ་ཨ་ནི་ཡར་རྒྱས་ཅིག་མ་བཏང་བ་ཡིན་པ་ཡིན་ན་མ་འོངས་པ་ལ་ཡ་ཨ་ནི་ཅིག་རྒྱ་གར་གྱི་བདེ་སྲུང་རེད་བརྟན་ལྷིང་རེད་ཨ་ནི་བདེ་འཇགས། དེ་ཚོ་ཚང་མ་ལ་ཡང་ཤུགས་རྐྱེན་ཅིག་དང་དོ་ཕོག་ཤུགས་ཆེན་པོ་ཅིག་ཡོང་གི་ཡོད་པའི་གནས་བབ་ཀྱི་ཐོག་ནས་ད་ལྟའི་གི་ད་རྒྱ་གར་གི་ཚ་ཚ་འུར་འུར་ཐོག་ནས་ཅིག་འཛུགས་སྐྲུན་གྱི་རྣམ་གྲངས་སྤེལ་དགོས་ཡ་གི་གནད་དོན་དེ་འདྲའི་འདྲ་པོ་ཅིག་ཆགས་ཀྱི་འདུག་ལགས། ཡང་གོང་ཞུས་སྐོར་བོད་དོན་འཐབ་རྩོད་པ་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་རྒྱ་གར་གྱི་མངའ་སྡེ་ཁག་ནང་ཟླ་བ་མང་པོའི་རིང་ཕེབས་མྱོང་ཡོད་པ། བསྟན་འཛིན་བརྩོན་འགྲུས་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། སྤྱིར་བཏང་ད་ལྟ་རྒྱལ་དོན་ལས་གཞི་དེ་ད་ད་ལྟ་གནས་སྐབས་ལ་ཚ་ཚ་འུར་འུར་བཟོ་ཡ་དེ་ད་རྒྱ་མིས་བོད་ནས་རྒྱ་གར་སྒང་ལ་ཡ་ད་ཅིག་དམག་མི་གི་གནོན་ཤུགས་ཆེན་པོ་སྤྲད་ཡ་ཨ་ནི་དངོས་སུ་གདོང་གཏུག་ཡོང་ཡ་གི་ད་ལྟ་བར་དུ་ཉེན་ཁ་བྱུང་ཡོད་རེད་མ་འོངས་པ་ལ་དེ་འདྲ་ཡོང་སྲིད་ཀྱི་རེད། དེ་འདྲ་སོང་ཙང་ད་རྒྱ་གར་གྱི་གྲ་སྒྲིག་དེ་ད་ལྟ་ད་ཚ་ཚ་འུར་འུར་འགྲོ་ཡ་དེ་རེད་སྤྱིར་བཏང་གི་ཐོག་ནས་རྒྱ་མིས་བོད་ནང་ལ་ཡ་ཡ་ལམ་ཀ་བཟོ་ཡ་ལྕགས་ལམ་བཟོ་ཡ་རི་ལི་ལྕགས་ལམ་བཟོ་ཡ་དེ་ཚོ་ད་བོད་དེ་སྔོན་ཚུད་ནས་རྒྱབ་ཡོད་རེད་ལྷག་པར་དུ་གཅིག་སྟོང་གཅིག་ལྔ་བཅུ་ང་གྲངས་ནས་འགོ་ཚུགས་ཚར་རེད་གཅིག་སྟོང་བརྒྱད་བཅུ་དགུ་བཅུ་བར་ལ་ཡ་ལམ་ཀ་གང་ལ་གང་བཟོས་ཚར་རེད་རྒྱ་གར་གྱིས་ད་སྣང་མེད་བྱས་ནས་བཞག་པ་རེད་སྤྱི་ནས་ཡ་རྒྱ་གར་གྱི་གཅིག་གིས་ཡར་ཐོན་ལས་གཞི་གི་ཐོག་ནང་ལ་མི་གི་ཤེས་ཡོན་དང་འཕྲོད་བསྟེན། གང་ལ་ཡང་སློབ་སྦྱོང་དང་དོ་སྣང་མང་བ་བྱས་པ་མ་གཏོགས། གཅིག་གིས་འཛུགས་སྐྲུན་ལས་གཞི་ནང་ལ་གཅིག་གནད་འགག་གི་ཐོག་ནས་ལམ་ཁ་རྒྱག་ཡ་དང་ལྕགས་ལམ་རྒྱག་ཡ་ལྷག་མ་གཏོགས་ལྷག་པར་ཧི་མ་ལའི་བསྐྱོད་རྒྱུད་ལ་ཡ་འདི་ཉུང་ཉུང་རེད་འདི་འདྲ་སོང་ཙང་ད་ད་འདྲ་རྗེས་ལུས་ཐེབས་ཡོད་ནས་གཅིག་མ་ཚང་བ་མ་བསྡུས་པ་མེད་པ། ཨ་ནི་ད་ལྟ་འཛུགས་སྐྲུན་ལས་གཞི་ཚ་ཚ་འུར་འུར་ངང་ནས་འགྲོ་བཞིན་པ་དེ་འདྲ་རེད་ད། ལས་གཞི་དགུ་བཅུ་དབུ་འབྱེད་བྱས་ཚར་རེད་ནི་ལས་ཀ་འདི་ལས་མང་ད་དུང་འགྲོ་དང་འགྲོ་བཞིན་པ་ཅིག་རེད་ད། གནད་འགག་ཆེ་གཅིག་ལ་ཨ་རུ་ན་ཅལ་ཁུལ་ལ་ཨ་རུ་ན་ཅལ་སྨད་ནས་མར་ལམ་ཁ་ཅིག་ད་ལྟ་ད། གུ་ཧ་ཏི་དང་ཨི་ཏ་ན་གར་གྱི་ལམ་དེ་ནས་ཡ་ཨ་སམ་གྱི་ས་མཚམས་ཡ་ཉེ་པོ་བྱས་ནས་ནམ་སའི་བར་དུ་ལམ་ཁ་ཅིག་ད་ད་སྔོན་ནས་ཡོད་རེད་ད། ད་ལྟ་འདི་ལས་གནད་འགག་ཆེ་གཅིག་ཧི་མ་ལའི་བརྒལ་རྒྱུད་ཀྱི་བོད་ཀྱི་ས་མཚམས་ཁེལ་ས་ད་བོད་ཀྱི་ས་མཚམས་ལབ་པའི་སྐབས་ལ་ཡ་བོད་ལ་ཡར་བརྩིས་པ་ཡིན་ན་མཚོ་སྣ་ཁེལ་གི་རེད་ཀོང་པོ་ཉིང་ཁྲི་ཁེལ་གི་རེད་ཀོང་པོ་སྤོ་མེས་ཁེལ་གི་རེད་ད་དུང་ཕར་ཤར་ལ་ཕྱོགས་ལ་ཕྱིན་པ་ཡིན་ན་རྫ་ཡུལ་ཁེལ་གི་རེད་བྱས་ཙང་འདི་གི་ས་མཚམས་ཉེ་འགྲམ་ལ་ད་རྒྱ་གར་གྱི་ས་མཚམས་མཉམ་དུ་མཉམ་དུ་ལམ་ཁ་གཅིག་ད་ལྟ་བར་དུ་ཡོད་མ་རེད་བར་བར་ལ་དུམ་མཚམས་དུམ་མཚམས་ཡོད་ན་མ་གཏོགས་ད་འདིའི་དཀྱུས་ལ་ད་ལམ་ཁ་ཆ་ཚང་བ་ཅིག་འདོན་ཡག་གི་དེ་འདྲའི་བྱ་བྱེད་ཅིག་ད་ལྟ་ཡོད་བཞིན་པ་རེད་ཟེར་བྱས་འདི་ཞུ་བ་ཡིན། ཡང་རྒྱ་གར་གྱི་གསར་འགོད་པ་གྲགས་ཅན Vijay Kranti ལགས་ཀྱིས་གསུངས་དོན། Then India will be in a position to counter

རྒྱ་གར་གྱིས་འཕགས་བོད་གཉིས་ཀྱི་ས་མཚམས་ཁུལ་ལ་ཡོད་པའི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མངའ་སྡེ་སོགས་ཀྱི་ནང་འཛུགས་སྐྲུན་གྱི་ལས་གཞི་དགུ་བཅུ་དབུ་འབྱེད་གནང་བ་དང་འབྲེལ་ཡོད་སྐོར་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་དང་བསྟན་འཛིན་བརྩོན་འགྲུས་ལགས Vijay Kranti ལགས་བཅས་ཀྱིས་དགོངས་ཚུལ་བཏོན་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས། ལེ་ཚན་འདི་འདི་གར་མཚམས་འཇོག་ཞུ་གི་ཡིན་ལེ་ཚན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་བསྟན་འཛིན་དཔལ་མོ་བཅས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།